ང་བསོད་ནམས་དབྱངས་འཛོམས་ཡིན་དེ་རིང་གི་ང་ཚོའི་གསར་འགྱུར་ནང། སྡེ་དགེ་རྫོང་གི་ནང་ལ་ཆུ་མཛོད་གློག་ཁང་གི་ལས་གཞི་དང་གནས་སྤོའི་འཆར་གཞི་ཕྱིར་འཐེན་དགོས་པར་ཞུ་བ་བརྒྱབ་མཁན་གྱི་དབོན་པོ་སྟོད་དགོན་པ་དང་ཡེ་ན་དགོན་པའི་དགེ་འདུན་པ་གཙོས་པའི་མི་མང་ཕོན་ཆེན་པོ་སྡེབ་ཏུ་འཛིན་བཟུང་བྱས་པའི་སྐོར། རྒྱ་གར་རྡ་རམ་ས་ལར་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཁག་གིས་སྡེ་དགེ་རྫོང་གི་དབོན་པོ་སྟོད་མི་མང་གི་དཀའ་ངལ་ལ་གདུང་སེམས་མཉམ་སྐྱེད་ཀྱི་ལས་འགུལ་སྤེལ་ཡོད་པའི་སྐོར། ཨ་རིའི་གྲོས་ཚོགས་འཐུས་མི་མཱིཀ་གྷེ་ལེ་ཀར་ཐེ་ཝན་དུ་གཞུང་འབྲེལ་སྐོར་སྐྱོད་སྐབས་ཨ་རིའི་ཆབ་སྲིད་ཚོགས་པ་ཕྱོགས་གཉིས་ཀ་ནས་ཐེ་ཝན་ལ་རྒྱབ་སྐྱོར་ཡོད་པ་ནན་བརྗོད་གནང་བའི་སྐོར་དང་རྒྱལ་སྤྱིའི་གསར་འགྱུར་གཞན་ཁག་ཅིག་སྙན་སྒྲོན་ཞུ་གི་ཡོད། སྡེ་དགེ་རྫོང་གི་ནང་ལ་ཆུ་མཛོད་གློག་ཁང་གི་ལས་གཞིའི་རྐྱེན་གྱིས་གནས་སྤོའི་འཆར་གཞི་ཕྱིར་འཐེན་བྱེད་དགོས་པ་ཞུ་བ་རྒྱབ་མཁན་གྱི་དབོན་པོ་སྟོད་དགོན་པ་དང་ཡེ་ན་དགོན་པའི་དགེ་འདུན་པ་གཙོས་པའི་མི་མང་ཕོན་ཆེན་པོ་ཁ་སང་སྡེབ་ཏུ་འཛིན་བཟུང་བྱས་པའི་སྐོར་གྱི་གནས་ཚུལ་ཚེ་རིང་སྐྱིད་ལགས་ཀྱིས་གཤམ་ལ་སྙན་སྒྲོན་ཞུ་གི་རེད། འདི་ག་ཨ་རིའི་རླུང་འཕྲིན་ཁང་ལ་ཛ་དྲག་གི་གནས་ཚུལ་འབྱོར་བའི་ནང་སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་རྩ་གཉིས་ཀྱི་ཉིན་དེ་གཟའ་ཕུར་བུའི་ཞོགས་པ་སྔ་བོ་ལ་དཀར་མཛེས་བོད་རིགས་རང་སྐྱོང་ཁུལ་སྡེ་དགེ་རྫོང་དབོན་སྟོད་དགོན་པ་དང་ཡེ་ན་དགོན་པའི་དགེ་འདུན་པ་ཚོ་དང་དེའི་ཉེ་འཁོར་གྱི་མང་ཚོགས་ཕལ་ཆེ་ཤོས་སྡེ་དགེ་རྫོང་གི་ཉེན་རྟོག་པས་འཇབ་རྒོལ་བྱས་པའི་ངང་སྡེབ་འཛིན་བྱས་ཡོད་འདུག་གནས་ཚུལ་མཁོ་སྤྲོད་པས་བརྗོད་ན་ཉེན་རྟོག་པས་ཆུ་ཁ་ཚ་དང་གློག་ཤུགས་མེ་མདའ་བེད་སྤྱོད་བཏང་ནས་དགེ་འདུན་པ་དང་མི་མང་རྣམས་འཛིན་བཟུང་བྱས་པ་དང་ལྷག་པར་དུ་དགེ་འདུན་པ་དང་མི་མང་པོ་ལ་རྨས་སྐྱོན་ཕོག་ནས་ད་ལྟའི་ཆར་སྡེ་དགེ་རྫོང་གི་སྨན་ཁང་གི་ནང་དུ་ཛ་དྲག་གི་མྱུར་སྐྱོབ་བྱེད་བཞིན་པ་རེད་འདུག་གནས་ཚུལ་མཁོ་སྤྲོད་པས་མུ་མཐུད་ནས་བརྗོད་ན་ཚེས་ཉི་ཤུ་རྩ་གཅིག་ཉིན་ཏེ་ཁ་སང་དགོང་དྲོ་ལ། ས་གནས་གཞུང་འབྲེལ་མི་སྣས་དབོན་སྟོད་དགོན་པའི་དོ་དམ་མི་སྣ་དང་སྡེ་བའི་འཐུས་མི་ཚོ་ལ་གྲོས་བསྡུར་བྱེད་རྒྱུ་ཡོད་ཅེས་སྐད་བཏང་ཡོད་པ་དང། ཁོ་ཚོ་གྲོས་བསྡུར་བྱེད་ཡུལ་དུ་སོང་བའི་རྗེས་སུ་དོ་དམ་བྱས་པའམ་གང་ལྟར་གར་སོང་ཆ་མེད་དུ་གྱུར་ཡོད་པ་རེད། དེའི་རྗེས་ས་ཁུལ་འདིའི་ཁ་པར་དང་དྲ་རྒྱ་ལ་སོགས་པའི་བརྡ་རྟགས་བཀག་པ་དང་ཉེན་རྟོག་པ་ཚོ་དགོན་པ་དང་སྡེ་བ་སོ་སོ་གི་ལམ་གྱི་བཞི་མདོ་ལ་འཛོམས་ཏེ་སྡེ་བ་ཕན་ཚུན་གྱི་བར་དུ་འབྲེལ་བ་བྱེད་མི་ཐུབ་པ་བཏང་བ་ཕན་ཚུན་འགྲོ་སྐྱོད་བྱ་མི་ཆོག་པ་བཟོས་ཡོད་འདུག་གནས་སྟངས་དེ་འདྲ་ཞིག་གི་འོག་ཏུ་ཡིན་ན་ཡང་དབོན་སྟོད་དགོན་པའི་དགེ་འདུན་པ་ཚོས། ཉེན་རྟོག་པ་ཚོས་གོང་རིམ་གྱི་བཀའ་སྒྲུབ་པ་ཙམ་རེད་བསམ་ནས་གནམ་གཤིས་གྲང་མོའི་ནང་དུ་ཆུ་ཚ་བོ་དང་སྟབས་བདེའི་ཐུག་པ་སོགས་སྤྲད་ཡོད་པ་བཅས་ཕན་ཚུན་ལ་འཁྲུག་འཛིང་སོགས་ཅི་ཡང་ཤོར་མེད་པ་རེད། ཡིན་ན་ཡང་ཚེས་ཉི་ཤུ་རྩ་གཉིས་ཏེ་དེ་རིང་ཞོགས་པ་སྔ་བོ་དེ་ལ་ཉེན་རྟོག་པ་མང་པོ་གཅིག་སྡེ་བ་སོ་སོ་དང་དགོན་པ་སོ་སོ་གི་ནང་དུ་འཇབ་རྒོལ་གྱི་ཐོག་ནས་མི་མང་འཛིན་བཟུང་བྱེད་འགོ་བཙུགས་པ་དང་དབོན་སྟོད་དགོན་པ་དང་སྡེ་བ་ཁག་ལས་བྱིས་པ་དང་རྒན་རྒོན་མ་གཏོགས་གཞན་པ། སྐྱེས་ཕོ་མོ་ཚང་མ་སྡེབ་འཛིན་བྱས་ཡོད་པ་བཤད་སོང། འཛིན་བཟུང་བྱས་པའི་སྐབས་སུ་རྡུང་རྡེག་བཏང་བ་དང་གློག་ཤུགས་མེ་མདའ་སྤྱད་པ། ལྷག་པར་དུ་ཆུའི་ནང་ལ་ཁ་ཚ་བརྒྱབ་ཡོད་པ་གི་མེ་མདའ་སོགས་སྤྱད་ཡོད་པ་བཤད་སོང། ད་ལྟ་སྡེ་བ་དེ་ཚོ་གི་མི་ཕལ་ཆེ་ཤོས་འཛིན་བཟུང་བྱས་ཟིན་པ་དང་ཁ་པར་སོགས་བཙན་འཕྲོག་བྱས་ཡོད་པས་ཕྱི་ལ་ཐོན་པའི་བརྙན་པར་ཁ་ཤས་ལས་མཐོང་རྒྱུ་མེད་པ་རེད། དེ་བཞིན་ཡེ་ན་དགོན་པ་དང་དེའི་མཐའ་འཁོར་གྱི་སྡེ་མི་ཚོའི་གནས་སྟངས་ཀྱང་གཅིག་པ་ཡིན་ན་ཡང་གནས་ཚུལ་ཞིབ་ཕྲ་ཞིག་རག་ཐུབ་ཀྱི་མེད་པ་རེད། རྩ་བའི་རྒྱ་ནག་གཞུང་གིས་ད་ལྟའི་ཆར་སི་ཁྲོན་ཞང་ཆིང་གི་ཁོངས་སུ་ཆ་བགོས་བྱས་ཡོད་པའི་འབྲི་ཆུའི་བཞུར་རྒྱུན་གྱི་བོད་ཀྱི་ས་ཁུལ་མང་པོ་ཅིག་ལ་ཆུ་གློག་ས་ཚིགས་བརྒྱད་འཛུགས་སྐྲུན་བྱེད་བཞིན་པ་དེའི་སྐོར་ནས་གནས་ཚུལ་ཐོན་མྱོང་བ་རེད་ལ། ད་ལྟའི་ཆར་དེའི་ནང་གི་སྐམ་ཐོག་ཆུ་གློག་ས་ཚིགས་ཞེས་པ་དེ་འཛུགས་སྐྲུན་བྱེད་བཞིན་པ་དང། དེའི་མཐའ་སྐོར་གྱི་སྡེ་བ་དང་དགོན་པ་ཁག་གནས་སྤོར་དགོས་པ་གི་བཙན་བཀའ་གཏོང་བཞིན་པ་རེད་འདུག་དེ་ལ་བརྟེན་ནས་ཉེ་བའི་ཆར་ལོ་སར་ཚེས་གཉིས་ཏེ་སྤྱི་ཟླ་གཉིས་པའི་ཚེས་བཅུ་གཉིས་ཀྱི་ཉིན་ལ་སྡེ་དགེ་རྫོང་མི་དམངས་སྲིད་གཞུང་གི་མདུན་དུ་དབོན་པོ་སྟོད་ཡུལ་ཚོའི་སྡེ་མི་དང་དགོན་པ་ཁག་གི་དགེ་འདུན་པ་བཅས་ཀྱིས་ཆུ་གློག་འཛུགས་སྐྲུན་མཚམས་འཇོག་བྱེད་དགོས་པ་དང་གནས་སྤོར་བྱེད་དགོས་པའི་བཀོད་ཁྱབ་དེ་ལ་མི་དམངས་མོས་མཐུན་མེད་ཅེས་ཞུ་གཏུག་བྱེད་བཞིན་པ་གི་བརྙན་པར་སོགས་ཕྱི་ལོགས་ལ་ཐོན་མྱོང་བ་རེད། དེ་བཞིན་ཚེས་ཉི་ཤུ་རྩ་གཅིག་གི་ཉིན་ལ་ཡང་བརྙན་པར་ཞིག་ཕྱི་ལ་ཐོན་ཡོད་པ་དེའི་ནང་དུ་ཡིན་ན་ཡང་དགེ་འདུན་པ་དང་མི་དམངས་ཀྱིས་རྫོང་གི་ལས་བྱེད་པའི་མདུན་དུ་པུས་མོ་སར་བཙུགས་ནས་ཞུ་བ་འཐེན་བཞིན་པ་ལ་སོགས་པ་མཐོང་རྒྱུ་ཡོད་པ་རེད། གང་ལྟར་ད་ལྟའི་ཆར་འདི་ག་རླུང་འཕྲིན་ཁང་ལ་གནས་ཚུལ་འབྱོར་ཡོད་པ་གི་ནང་དུ། བཙན་བཀའ་བཏང་ཡོད་པ་དང་ལམ་སང་གནས་སྤོར་བྱེད་དགོས་པ་གི་དགོན་པ་ཁག་དྲུག་ཡོད་པ་ལས་དེའི་ནང་དུ་ཡེ་ན་དགོན་པ་དང་དབོན་སྟོད་དགོན་པ་མཁར་མདོ་དགོན་པ་རབ་བརྟན་དགོན་པ་དགོན་གསར་དགོན་པ་དེ་ག་ནང་བཞིན་གྱི་ས་འབྲེལ་དེ་བོད་རང་སྐྱོང་ལྗོངས་ཀྱི་ཁོངས་སུ་འདྲེས་ཡོད་པ་བཀྲ་ཤིས་དགོན་པ་བཅས་ཚུད་ཡོད་པ་རེད། གནས་ཚུལ་མཁོ་སྤྲོད་པས་བརྗོད་ན་ད་ལྟ་ས་གནས་ཀྱི་གནས་སྟངས་དེ་ཧ་ཅང་ཛ་དྲག་ཡིན་པ་དང་ལྷག་པར་དུ་རྨས་སྐྱོན་ཕོག་ཡོད་པ་གི་མི་མང་དེ་ཚོ་ཛ་དྲག་གི་མྱུར་སྐྱོབ་བྱེད་བཞིན་པའི་གནས་སྟངས། དེའི་རྗེས་ཡང་འཛིན་བཟུང་བྱས་ཡོད་པ་གི་མི་ཚོའི་གནས་སྟངས་ག་འདྲ་ཆགས་སྲིད་པ་ལ་སོགས་པའི་སྐོར་ནས་བློ་འཚབ་ཆེན་པོ་བྱེད་ཀྱི་འདུག། དེ་ནས་རྒྱ་གར་རྡ་རམ་ས་ལར་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཁག་གིས་སྡེ་དགེ་རྫོང་གི་དབོན་པོ་སྟོད་མི་མང་གི་དཀའ་ངལ་ལ་གདུང་སེམས་མཉམ་སྐྱེད་ཀྱི་ལས་འགུལ་སྤེལ་ཡོད་པའི་སྐོར་འཇམ་དབྱངས་རྒྱ་མཚོ་ལགས་ཀྱིས་བཏང་པའི་གནས་ཚུལ་ལ་གསན་གཟིགས་གནང་རོགས།
རྒྱ་ནག་གཞུང་གིས་བོད་ཤར་ཕྱོགས་ཁམས་སྡེ་དགེ་རྫོང་དབོན་པོ་སྟོད་ཁུལ་དུ་ཆུ་མཛོད་གསར་རྒྱག་ཆེད་དུ་ཡུལ་དེའི་གྲོང་ཚོ་དགོན་པ་དང་བཅས་པ་བཙན་གྱིས་གནས་སྤོ་བྱེད་དུ་འཇུག་བཞིན་པ་མཚམས་འཇོག་དགོས་པའི་འབོད་སྐུལ་དང་སྦྲགས། ས་གནས་དེ་གའི་མི་མང་རྣམས་ཀྱི་གནས་སྟངས་ལ་གདུང་སེམས་མཉམ་སྐྱེད་མཚོན་ཕྱིར་དེ་རིང་སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་རྩ་གཉིས་ཀྱི་ཕྱི་དྲོ་བཞུགས་སྒར་ཁྲོམ་གཞུང་དུ་སྐད་འབོད་ཁྲོམ་སྐོར་གྱི་ལས་འགུལ་ཞིག་སྤེལ་གནང་སོང།
འབྲི་ཆུ་ཡི་ཕྱོགས་ལ་ཡོད་པའི་གྲོང་གསེབ་གསུམ་ཞིག་དང་དགོན་སྡེ་ཁག་དྲུག་ཅིག་ཁོང་ཚོ་འདིར་མེད་པ་བཟོས་ནས་འཕེལ་རྒྱས་གནང་ཡོད་ཀྱི་ཡོད་པ་ཀྱིས་ཁོང་ཚོའི་མི་མང་དེ་ཚོ་ཚང་མ་ཅིག་བཙན་ཤེད་བྱས་ནས་ཁོང་ཚོ་གིས་དེ་འདྲའི་ས་གནས་གཞན་པ་ལ་གནས་སྤོས་བྱེད་དགོས་ཡ་དེ་འདྲས་ཀྱི་གནས་ཚུལ་དེ་འདྲས་བྱུང་དུས་དེ་འདྲས་ཛ་དྲག་གནས་ཚུལ་བྱུང་དུས་སྒང་ལ་ཨ་ནི་ང་ཚོ་གིས་དེའི་སྒང་ལ་ནི་གདུང་སེམས་མཉམ་སྐྱེད་རང་གིས་ང་ཚོ་ལས་འགུལ་སྤེལ་གྱི་ཡོད་ཁ་ཡིན་ན་ན། ད་ཉེ་ཆར་དང་དྲ་རྒྱ་ནང་ལ་ཡོད་ན་ཞིང་འཕེལ་མཁན་རང་ལོག་གིས་འཕེལ་རྒྱས་དེ་སྐད་ལས་འོས་པའི་མི་མང་དེ་ཚོ་ཟེར་གྱི་ཁོ་རང་ཚོ་ཞི་བའི་ངོ་རྒོལ་དེ་འདྲས་བྱེད་ཤག་ཨ་དེ་ན་ཅིག་བོད་མི་དེ་ཚོ་ཚང་མ་པུས་མོ་ཨི་ཇ་ས་ལ་བཙུགས་བྱས་དེ་འདྲས་དེ་འདྲས་ད་ཆུ་མཛོད་ཀྱི་དེ་འདྲས་ལས་གཞི་དེ་ཚོ་མཚམས་འཇོག་བྱེད་དགོས་དེ་འདྲས་ལས་འགུལ་སྤེལ་དུས་དཔེ་ཧང་སང་གི་ཡིད་སྐྱོ་བའི་གནས་ཚུལ་བྱས་ཤག་ཨ་དེ་ལ་ང་ཚོ་བཞུགས་སྒར་རྡ་རམ་ས་ལ་ཡོད་པའི་ཚོགས་པ་ཁག་དང་མི་མང་ཚོས་ཀྱི་དེ་ལ་ང་ཚོ་གདུང་སེམས་མཉམ་སྐྱེད་ལས་འགུལ་བྱས་དེ་ཧང་སང་ཧང་སང་གལ་ཆེན་པོ་ཞིག་མཐོང་གི་འདུག་ལ། དེ་དང་ཕྱོགས་མཚུངས་ཉེ་ལམ་སླར་ཡང་དབོན་པོ་སྟོད་ཁུལ་གྱི་ཡུལ་མི་དང་དགེ་འདུན་པ་རྣམ་པས་རྒྱ་ནག་གཞུང་གི་འབྲེལ་ཡོད་ལས་བྱེད་ལ་གདུང་འབོད་བྱེད་བཞིན་པའི་གནས་ཚུལ་གང་སར་ཕྱི་གྱར་བྱུང་ཡོད་ཅིང། གནས་སྟངས་དེ་དང་འབྲེལ་ཏེ། རྒྱ་ནག་གིས་ལོ་ལྔ་གི་ང་ཅན་བཅུ་བཞི་པ་གི་འཆར་གཞི་གཞིར་བཟུང་བྱས་པ་ན་ཆ་ཚང་གཅིག་རྩྭ་ཐང་ནས་ཕར་གྲོང་ཚོ་ལ་བསྒྱུར་གི་ཡིན་ཟེར་བ་ར་ད་དེ་འདྲའི་ལས་གཞི་མང་པོ་ཅིག་འགྲོ་བསྡད་ཀྱི་ཡོད་རེད། ཆ་ཚང་དེ་ཚོ་མང་པོ་ཅིག་འགྲོ་བསྡད་པ་གིས་ད་རྒྱ་ནག་གཞུང་གིས་དེ་ལ་ཡང་ཁག་འདྲ་མི་འདྲ་ཅིག་གཡོག་བསྐོས་རེ་མང་བྱས་པ་བརྒྱུད་ཁོར་ཡུག་སྲུང་སྐྱོབ་ཀྱི་མིང་ཐོག་ནས་ཡིན་མདོག་མདོག་བྱེད་སྐོར་དེ་ལས་ད་ལྟ་དཔེར་ན་ཆ་བཞག་ན། ད་ལྟ་སྡེ་དགེ་ལ་འཕྲད་པའི་གནད་དོན་དེ་གང་གང་ནས་ཤེས་པ་ཡིན་ན་ཁོར་ཡུག་སྲུང་སྐྱོབ་ཀྱི་ཨ་ནི་གཅིག་དམིགས་ཡུལ་དེ་མིན་པར་ད་རང་གིས་གསལ་པོ་གསལ་རྐྱང་མཐོང་གི་རེད། ཆུ་རགས་དེ་མ་རྒྱག་སྔོན་ནས་ག་ཡིན་ཨ་ནི་གཅིག་ལ་བརྡ་ལན་བྱས་རྗེས་ཆུ་རགས་དེ་རྒྱག་ས་ནས་དཀའ་ངལ་ག་རེ་འཕྲད་ཀྱི་ཡོད་མེད་ཨ་ནི་དུས་ཚོད་ག་དུས་བོ་དེ་རྒྱག་ས་ཡོད་མེད་དེ་ཚོ་ཚང་མ་གཅིག Inform བྱས་ཏེ་དཔེ་གལ་ཆེན་པོ་བརྩི་གི་ཡོད་རེད་ད་ད་ལྟ་གི་དུས

བོད་ཀྱི་བུད་མེད་ལྷན་ཚོགས་བོད་རྒྱལ་ཡོངས་མང་གཙོ་ཚོགས་པ། ས་གནས་གཞོན་ནུ་དང་བུད་མེད་བཅས་ཐུན་མོང་གི་གོ་སྒྲིག་ཐོག་བཞུགས་སྒར་ཁུལ་གྱི་མི་མང་བརྒྱ་ཕྲག་མཉམ་ཞུགས་གནང་སོང། གཞི་རྩའི་རྒྱ་ནག་གཞུང་གིས་སྡེ་དགེ་རྫོང་དབོན་པོ་སྟོད་ཁུལ་དུ་མི་རབས་ནས་མི་རབས་བར་འཚོ་གནས་བྱེད་མཁན་གྱི་ས་གནས་བོད་མི་རྣམས་གནས་སྤོ་དགོས་པའི་བཙན་བཀའ་གཏོང་བཞིན་པར་མཚམས་འཇོག་དགོས་པ་རྒྱུན་འདོན་པ་དང་ཡུལ་མི་ཚོས་པུས་མོ་ས་ལ་བཙུགས་ནས་གདུང་འབོད་བྱེད་པ་བརྙན་ལམ་ནས་ཕྱི་གྱར་བྱུང་ཡོད་པ་མཐོང་རྒྱུ་ཡོད་ལ་དེ་བཞིན་བདུན་ཕྲག་གོང་མའི་ནང་ས་གནས་དེ་གའི་ཡུལ་མི་མང་པོ་སྡེ་དགེ་རྫོང་དུ་མཉམ་འཛོམས་ཀྱིས། རྒྱ་ནག་གཞུང་གིས་དབོན་པོ་སྟོད་ཁུལ་དུ་ཆུ་རགས་གསར་རྒྱག་དང་དེ་བཞིན་དགོན་སྡེ་དང་གྲོང་ཚོ་གནས་སྤོའི་ལས་གཞི་མཚམས་འཇོག་དགོས་པའི་ངོ་རྒོལ་ལས་འགུལ་ཞིག་ཀྱང་སྤེལ་གནང་ཡོད་པ་རེད། བཞུགས་སྒར་རྡ་རམ་ས་ལ་ནས་ཨ་རིའི་རླུང་འཕྲིན་ཁང་གི་གསར་འགོད་པ་འཇམ་དབྱངས་རྒྱ་མཚོ་ཡིན།
ཨ་རིའི་གྲོས་ཚོགས་འོག་མའི་རྒྱ་ནག་དམར་ཤོག་གི་ཉེན་ཁར་གདོང་ལེན་ཆེད་དུ་བཙུགས་པའི་དམིགས་བསལ་ཚོགས་ཆུང་གི་ཚོགས་གཙོ Mike Gallagher གྱིས་སྣེ་ཁྲིད་པའི་སྲིད་དོན་ཚོགས་པ་ཕྱོགས་གཉིས་ཀྱི་སྐུ་ཚབ་ཚོགས་པ

ད་ལན་འཚམས་འདྲི་ལ་ཕེབས་པའི་ཨ་རི་ཡི་གྲོས་ཚོགས་འཐུས་མིའི་སྐུ་ཚབ་ཚོགས་པ་དེ་ཡི་ཁོངས་སུ་སྲིད་དོན་ཚོགས་པ་གཉིས་ཀ་ནས་ཡིན་པ་ཁྱོན་གྲོས་ཚོགས་འཐུས་མི་ལྔ་ཡིས་གྲུབ་ཡོད་པ་དང། སྐུ་ཞབས་མཱེ་ཀི་གྷ་ལེ་གྷེར་ལགས་ལས་གཞན་ད་དུང་རྒྱ་ནག་དམར་ཤོག་གི་ཉེན་ཁ་ལ་གདོང་ལེན་ཆེད་དུ་བཙུགས་པའི་དམིགས་བསལ་ཚོགས་ཆུང་གི་དམངས་གཙོའི་ཚོགས་པའི་འཐུས་མི་རཱ་ཇཱ་ཁི་ཤི་ནཱ་མུར་ཐི་ལགས་དང་སྤྱི་མཐུན་ཚོགས་པའི་འཐུས་མི་ཇཱོན་མུ་ལེ་ནེར་ལགས་དང་ཏཱ་སི་ཏི་ཇཱོན་སོན་ལགས་དེ་བཞིན་དམངས་གཙོའི་ཚོགས་པའི་འཐུས་མི་སེ་ཧྥི་མུའུ་ཐིན་ལགས་བཅས་ཡོད་པ་རེད། སྐུ་ཞབས་མཱི་ཁེལ་གྷ་ལེ་གྷེར་ལགས་ཀྱིས་སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་གཉིས་རེས་གཟའ་ཕུར་བུ་ཡི་ཉིན་ལ་ཨ་རི་ཡི་སྲིད་དོན་ཚོགས་པ་གཉིས་ཀས་ཐའེ་ཝན་ལ་རྒྱབ་སྐྱོར་ཡོད་སྐོར་ནན་བརྗོད་གནང་ཡོད་པར་མ་ཟད། མ་འོངས་པ་ལ་ཨ་མེ་རི་ཁའི་སྲིད་འཛིན་གསར་པ་སུ་ཞིག་སླེབས་ཀྱང་ཨ་རི་ཡིས་ཐའེ་ཝན་ལ་མུ་མཐུད་ནས་རྒྱབ་སྐྱོར་གནང་རྒྱུ་ཡིན་པ་གསུངས་ཡོད་པ་རེད། Democrats and Republican། མང་གཙོའི་ཚོགས་པ་དང་སྤྱི་མཐུན་ཚོགས་པ་ཚོས་གཞི་སྔོན་པོ་དང་ལྗང་མདོག་ཐའེ་ཝན་མི་མང་དང་ཨ་རིའི་མི་མང་ཚོས་མཐུན་ལམ་རྡོག་རྩ་གཅིག་སྒྲིལ་གྱི་ཐོག་ནས་སྒེར་གཅོད་བཙན་འཛུལ་ལ་ཁ་གཏད་འཇལ་དགོས། ཇི་སྐད་དུ་ཤོད་སྲོལ་ཡོད་པ་ནང་བཞིན་སྒེར་གཅོད་པའི་སྲིད་དབང་ཞེས་པ་དེ་ནི་ང་ཚོ་ཡིས་རྒྱ་ནག་ནང་ལ་མཐོང་བཞིན་པ་ལྟར། ཆུ་བྱ་ངང་པ་དང་འདྲ་པོ་རེད། ཕྱི་ཚུལ་ལྟར་སྣང་ལ་ཞི་འཇམ་དང་བརྟན་བརླིང་བཞིན་ཡིན་ཡང་རྒྱབ་ལོགས་སུ་རྙོག་དྲ་ཡིས་ཁེངས་ཏེ་ཡོད་པ་རེད། དེ་བཞིན་ཁོང་གིས་རང་དབང་ལྡན་པའི་མི་མང་ཚོས་ཁེ་གྱོང་གི་བླང་དོར་དེ་གསལ་པོ་ཤེས་ཀྱི་ཡོད་པ་དང་རྒྱལ་ཁབ་གཉིས་བར་གྱི་འབྲེལ་ལམ་དེ་གལ་འགངས་ཆེན་པོ་ཡིན་པ་ནན་བརྗོད་གནང་ཡོད་པ་རེད།

གོང་ཞུས་ཀྱི་གནས་ཚུལ་དེ་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་ཕུན་ཚོགས་ལྷུན་གྲུབ་ཡིན། རྒྱ་ནག་གཞུང་དང་འབྲེལ་བ་ཡོད་པའི་སྒེར་གྱི་བརྡ་འཕྲིན་ཚོང་ལས་ཁང་ཨན་ཞུན་ཅེས་པའི་གསང་བའི་ཡིག་ཆ་མང་པོ་དྲ་ལམ་དུ་ཡོངས་གྲགས་ཆགས་ཡོད་པ་དེ་བརྒྱུད་རྒྱ་ནག་གཞུང་གིས་དྲ་ལམ་གཏོར་རྒོལ་གྱི་ལས་དོན་རྒྱ་ཆེན་པོ་སྤེལ་བཞིན་པ་གསལ་པོ་ཆགས་ཀྱི་ཡོད་པ་དང་བོད་པར་ཡང་དམིགས་འབེན་བཟུང་གི་ཡོད་པའི་སྐོར་གྱི་གནས་ཚུལ་དཀོན་མཆོག་དོན་གྲུབ་ལགས་ཀྱིས་སྙན་སྒྲོན་ཞུ་བ་རེད།

གཞན་རྒྱ་ནག་གཞུང་ལ་ངོ་རྒོལ་བྱེད་མཁན་གྲངས་ཉུང་མི་རིགས་ཀྱི་ས་ཁུལ་བོད་དང་ཞིན་ཅང། ཧོང་ཀོང་སོགས་དང། གཞུང་དང་ལངས་ཕྱོགས་མི་མཐུན་པའི་རྒྱ་ནག་རྒྱལ་ཁབ་ཕྱི་ནང་གཉིས་སུ་ཡོད་པའི་མི་སྣ་བཅས་ལ་ལྟ་རྟོག་སྟངས་འཛིན་བྱེད་ཀྱི་ཡོད་པའི་གནས་ཚུལ་ཀྱང་ཤེས་རྟོགས་བྱུང་འདུག་སྟེ། རྒྱ་ནག་གི་གསང་བའི་མི་སྣས་དྲ་ཇག་གི་ལག་ཆ་སྤྱད་ནས་ཕྱི་འབྲེལ་དྲ་རྒྱ X སོགས་བེད་སྤྱོད་གཏོང་མཁན་ཕྱིའི་རྒྱལ་ཁབ་ཏུ་ཡོད་པའི་མི་སྣ་གི་རྒྱབ་ལྗོངས་ཀྱི་གནས་ཚུལ་ལ་རྩད་གཅོད་དང། མི་སྣ་དེ་དག་གི་དྲ་ཡིག་གི་ནང་དུ་འཛུལ་བ་སོགས་བྱས་ཡོད་པའི་གནས་ཚུལ་ཀྱང་འཁོད་འདུག་ཨེ་ཕི་གསར་འགྱུར་ཁང་གིས། ཨན་ཞུན་ཅེས་པའི་བརྡ་འཕྲིན་སྤྱི་གཉེར་ཁང་དེའི་ལས་བཟོ་བ་གཉིས་ཀྱི་སྐད་ཆ་ལུང་འདྲེན་བྱས་པའི་ནང་དུ། སྤྱི་གཉེར་ཁང་འདི་དང་རྒྱ་ནག་ཉེན་རྟོག་སྡེ་ཚན་གྱིས་ཡིག་ཆ་འདི་དག་ཕྱི་ལ་ཤོར་བའི་གནད་དོན་འདིའི་ཐད་དཔྱད་བརྟག་བྱེད་བཞིན་པ་དང། སྤྱི་ཚེས་ཉེར་གཅིག་གི་ཉིན་ཡིག་ཆ་ཕྱི་ལ་ཤོར་བའི་ཐད་ཚོགས་འདུ་ཞིག་ཀྱང་ཚོགས་འདུག་ལ། ཐེངས་འདིར་ཕྱི་ལ་གྱར་བའི་ཡིག་ཆ་གི་ནང་དུ། ཤོག་ངོས་བརྒྱ་ཕྲག་ཁ་ཤས་ཀྱི་གན་རྒྱ་གི་ཡི་གེ་དང། ཚོང་དོན་རྒྱུ་ཆ། ཐོན་རྫས་ལག་དེབ། ཚོང་བདག་དང་ལས་བཟོ་བའི་མིང་སོགས་ཀྱང་ཡོད་པས་གནས་ཚུལ་ཚབས་ཆེན་ཞིག་ལ་ངོས་འཛིན་བྱེད་བཞིན་པ་རེད། ཨན་ཞུན་ཅེས་པའི་བརྡ་འཕྲིན་སྤྱི་གཉེར་ཁང་འདི་ནི་རྒྱ་ནག་སྤྱི་བདེ་ལས་ཁུངས་དང་འབྲེལ་བ་ཡོད་ཅིང། དེ་སྔོན་སྤྱི་གཉེར་ཁང་འདིའི་དྲ་ཚིགས་ཀྱི་སྟེང་ཁོ་ཚོར་འབྲེལ་བ་ཡོད་པའི་ཚོང་མགྲོན་དག་གི་མིང་བཀོད་ཡོད་པའི་ནང་དུ། རྒྱ་ནག་གི་སྤྱི་བདེ་ལས་ཁུངས་གཙོ་བྱས་ཏེ་ཞིང་ཆེན་བཅུ་གཅིག་གི་གསང་བའི་ལས་ཁུངས་དང་གྲོང་ཁྱེར་རིམ་པའི་ཉེན་རྟོག་སྡེ་ཚན་བཞི་བཅུ་གི་མིང་འཁོད་ཡོད་པ་རེད། ཨན་ཞུན་ཅེས་པའི་སྤྱི་གཉེར་ཁང་འདི་ནི་སྤྱི་ལོ་ཉིས་སྟོང་བཅུ་གི་ལོར་ཧྲང་ཧའེ་རུ་བཙུགས་ཤིང་དེ་ལས་གཞན་པའི་ཁྲིན་ཏུའུ་སོགས་རྒྱ་ནག་གི་གྲོང་ཁྱེར་གསུམ་གྱི་ནང་དུ་ཡན་ལག་ལས་ཁུངས་ཡོད་ཅིང་ད་ཐེངས་ཕྱི་ལ་གྱར་བའི་ཡིག་ཆ་གི་ནང་དོན་ལྟར་ན་ཁྲིན་ཏུའུ་གི་ཡན་ལག་ལས་ཁུངས་ཀྱིས་དྲ་ཇག་བྱས་ཏེ་དྲ་ལམ་གཏོར་རྒོལ་བྱ་རྒྱུ་དང་དེའི་ཐད་ཞིབ་འཇུག་གི་ལས་དོན་སོགས་ལ་འགན་འཁུར་བཞིན་པ་རེད། སངས་རྒྱས་བཅོམ་ལྡན་འདས་ཀྱི་རིང་བསྲེལ་གཙོས་པའི་རིང་བསྲེལ་ཁག་ཅིག་རྒྱ་གར་ནས་གནམ་དམག་གི་གནམ་གྲུ་བརྒྱུད་ཐའི་ལེནྜར་གདན་འདྲེན་ཞུས་ཡོད་པའི་སྐོར་གྱི་གནས་ཚུལ་གཤམ་ལ་གསན་གཟིགས་གནང་རོགས། རྒྱ་གར་ལ་ཡོད་པའི་སངས་རྒྱས་བཅོམ་ལྡན་འདས་ཀྱི་རིང་བསྲེལ་དང་སངས་རྒྱས་ཀྱི་སློབ་མ་གཙོ་བོ་ཤཱ་རིའི་བུ་དང་མོའུ་འགལ་བུ་གཉིས་ཀྱི་རིང་བསྲེལ་རྣམས་མཉམ་དུ་ཐེངས་དང་པོར་རྒྱ་གར་རྒྱལ་ཡོངས་ཀྱི་འགྲེམས་སྟོན་ཁང་དུ་གདན་འདྲེན་ཞུ་རྒྱུའི་གྲ་སྒྲིག་ཞུས་པའི་སྐབས་ལ་ནང་པའི་དགེ་འདུན་པ་ཚོས་གསོལ་འདེབས་གནང་ཡོད་པ་འདི་ནི་གཞུང་འབྲེལ་གྱི་རྩ་ཆེའི་རིང་བསྲེལ་དང་འབྲེལ་བའི་མཛད་སྒོ་ཞིག་རེད་འདུག། རྩ་བའི་རིང་བསྲེལ་རྣམས་རྒྱ་གར་གྱི་གནམ་དམག་གི་དམིགས་བསལ་གནམ་གྲུའི་ནང་ལ་རྒྱལ་ཁབ་ཀྱི་སྐུ་མགྲོན་ཞིག་གི་གནས་བབ་ཐོག་ནས་གདན་འདྲེན་ཞུས་ཡོད་ཅེས་དབུས་གཞུང་གི་རིག་གཞུང་ལྷན་ཁང་གི་དྲུང་ཆེས་གསུངས་པ་བཞིན་ཁ་སང་གཟའ་ཕུར་བུར་ཐའི་ལེནྜར་གདན་འདྲེན་ཞུས་ཡོད་པ་རེད། རྩ་ཆེ་བའི་རིང་བསྲེལ་གདན་འདྲེན་ཞུ་རྒྱུའི་འགྲུལ་བཞུད་ལ་རྒྱ་གར་གྱི་མངའ་སྡེ Bihar གྱི་སྤྱི་ཁྱབ་བློན་ཆེན Rajendra Arlekar དང་དབུས་གཞུང་གི་སྤྱི་ཚོགས་དང་དྲང་བདེན་ནུས་སྟོབས་ཀྱི་བློན་ཆེན Virendra Kumar སོགས་རྒྱ་གར་ནས་ཐའི་ལེནྜར་སྐུ་ཚབ་བཅར་ཡོད་པ་དང། རྒྱ་གར་དང་ཐའི་ལེནྜའི་དགེ་འདུན་པ་རྒན་པ་ཁག་ཅིག་གིས་རིང་བསྲེལ་རྣམས་ཐའི་ལེནྜའི་ས་ཐོག་ལ་འབྱོར་མཚམས་སུ་གསོལ་འདེབས་དང་ཐུགས་སྨོན་གནང་ཡོད་རེད་ཅེས། ཐའི་ལེནྜ་རུ་ཡོད་པའི་རྒྱ་གར་གཞུང་ཚབ་ཁང་གི X སམ Twitter དྲ་ཚིགས་ཐོག་ལ་བཀོད་འདུག་སངས་རྒྱས་ཀྱི་རིང་བསྲེལ་ཁག་ཅིག་རྒྱ་གར་དུ་ཡོད་པ་དང་ཁག་ཅིག་ཤི་རི་ལང་ཀ་དང་འབར་མ་སོགས་ལ་བཞུགས་ཡོད་པས་རྒྱ་གར་གྱི་རྒྱལ་ས་ལྡི་ལི་འགྲེམས་སྟོན་ཁང་ལ་བཞུགས་པའི་རིང་བསྲེལ་དང་སྐུ་རུས་རྣམས་ནི། རྒྱ་གར་གྱི་གནའ་རྫས་དང་གཅེས་ནོར་གྱི་ཁྱབ་ཁོངས AA ཟེར་བ་ཤིན་ཏུ་རིན་ཐང་ཆེ་བ་དང་རྩ་ཆེན་པོར་བརྩི་གི་ཡོད་པར་བརྟེན་གཡར་རྒྱུའི་ལུགས་སྲོལ་མེད་ན་ཡང Thailand གཞུང་གིས་དམིགས་བསལ་འབོད་སྐུལ་ཞུས་པ་ལྟར་ཉི་མ་ཉི་ཤུ་རྩ་དྲུག་རིང་ལ Thailand རྒྱལ་ས Bangkok གི་རྒྱལ་ཡོངས་འགྲེམས་སྟོན་ཁང་དུ་འགྲེམས་སྟོན་དང་དད་ལྡན་པར་མཇལ་ཁ་གཏོང་རྒྱུ་ཡིན་པ་རེད་འདུག། ཐའི་ལན་ཌི་ནང་ལ་སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་རྩ་བཞི་གཟའ་སྤེན་པའི་ཉིན་མོར་སངས་རྒྱས་བཅོམ་ལྡན་འདས་ཀྱིས་གདུལ་བྱ་རྣམས་ལ་ཆོས་འཁོར་བསྐོར་བའི་དུས་ཆེན་ཁྱད་པར་ཅན་དང་བསྟུན་རྒྱལ་ཡོངས་འགྲེམས་སྟོན་ཁང་གཙོས་པའི་ཐའི་ལན་གྱི་རྒྱལ་ཡོངས་ཀྱི་ས་ཆ་འདྲ་མིན་ལ་རིང་བསྲེལ་རྣམས་གདན་འདྲེན་ཞུ་རྒྱུ་རེད་འདུག་རྒྱ་གར་བྱང་ཕྱོགས Uttar Pradesh གྱི Piprahwa ནས་རྙེད་པའི་སངས་རྒྱས་ཀྱི་རིང་བསྲེལ་དང་རྒྱ་གར་དབུས་ཕྱོགས Madhya Pradesh ནས་རྙེད་པའི་སང་ཆི་ཟེར་བའི་གནས་ནས་སངས་རྒྱས་ཀྱི་སློབ་མ་གཙོ་བོ་ཤཱ་རིའི་བུ་དང་མོའུ་འགལ་བུ་གཉིས་ཀྱི་རིང་བསྲེལ་རྙེད་པ་རྣམས་ཐའི་ལན་དུ་མཉམ་དུ་གདན་འདྲེན་ཞུས་པ་དེ་ནི་སངས་རྒྱས་དང་སློབ་མ་གཙོ་བོའི་རིང་བསྲེལ་རྣམས་མཉམ་དུ་འགྲེམས་སྟོན་དང་མཇལ་ཁ་བཏང་པ་ལོ་རྒྱུས་ནང་ཐེངས་དང་པོ་ཆགས་ཡོད་རེད་ཅེས་རྒྱ་གར་གྱི་གསར་ལམ་ཁག་ནང་གནས་ཚུལ་སྤེལ་འདུག་གནས་ཚུལ་དེ་ཕྱོགས་སྒྲིག་གིས་སྙན་སྒྲོན་ཞུ་མཁན་བསོད་ནམས་གཡང་འཛོམས་ཡིན། འདི་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཡིན་ང་ཚོའི་ལས་རིམ་མཇུག་བསྡོམས་མ་ཞུས་པའི་སྔོན་ལ་རྒྱལ་སྤྱིའི་གསར་འགྱུར་སྙིང་བསྡུས་བྱས་པར་གཟིགས་རོགས་གནང། གྷ་ཟ་བྱང་ཕྱོགས་ལ་དམག་འཁྲུག་དང་གཏོར་བཤིག་ཆེན་པོ་བཏང་པའི་ཁྲོད་ལ་མི་མང་རྣམས་ལ་སྔར་བཞིན་བཟའ་བཅའ་སོགས་རོགས་རམ་གྱི་བཅའ་ལག་འབྱོར་གྱི་མེད་པར་བརྟེན་བཟའ་བཅའ་དང་མི་ཆོས་རྒྱལ་སྤྱིའི་རོགས་རམ་མ་རག་པའི་དཀའ་ངལ་ཆེན་པོ་འཕྲད་བཞིན་པ་རེད་འདུག་ཉིན་གསུམ་གྱི་སྔོན་ལ། རྒྱལ་ཚོགས་ཀྱི་འཛམ་གླིང་བཟའ་བཅའི་ལས་རིམ་གྱིས་གྷ་ཟ་བྱང་ཕྱོགས་ལ་བསྐྱར་དུ་སྐྱེལ་འདྲེན་འགོ་བཙུགས་ཙམ་གྱི་རྗེས་ལ་མི་ཁག་ཅིག་གིས་ཟས་འཕྲོག་པ་དང་ཁ་ལོ་བར་ཉེས་རྡུང་བཏང་པ་སོགས་འཚེ་བ་བྱས་པའི་རྐྱེན་གྱིས་གྷ་ཟ་བྱང་ཕྱོགས་ལ་སྐྱེལ་འདྲེན་བྱེད་རྒྱུ་བར་མཚམས་བཞག་ཡོད་པ་རེད་འདུག། ཨི་ཇིབ་བརྒྱུད་ནས་གྷ་ཟ་ནང་ལ་རོགས་རམ་དངོས་ཟོག་འདས་པའི་བདུན་ཕྲག་གཉིས་རིང་ལ་ཧ་ཅང་ཉུང་དུ་ཕྱིན་པ་མ་ཟད་ནང་ཁུལ་དུ་ཟས་ཐོབ་རྒྱུར་མི་རྣམས་འུ་ཐུག་ཐབས་ཟད་ཆགས་ནས་དྲག་པོ་བྱེད་བཞིན་པར་བརྟེན་ཟས་འབྱོར་བ་རྣམས་བགོ་འགྲེམས་བྱེད་ཁག་པོ་ཆགས་ཡོད་རེད་ཅེས་རྒྱལ་ཚོགས་ཀྱི་ལས་བྱེད་ཀྱིས་བརྗོད་འདུག་ཕྲུ་གུའི་ཨ་མ་ཚོས་ཕྲུ་གུར་འོ་རྩམ་སྤྲད་ཐུབ་ཀྱི་མེད་དུས་ཆུ་མངར་མོའི་རིགས་ཀྱི་འཐུང་ཡག་དང་ཁ་སུར་ཁུ་བ་སོགས་ཕྲུ་གུར་སྤྲད་ཀྱི་ཡོད་པ་རེད། གཟའ་ཕུར་བུར་ཡུ་རོབ་རྒྱལ་ཁབ་སི་ལོ་ཝ་ཀི་ཡའི་ཞིང་པ་རྣམས་ཀྱིས་ཞིང་རྨོ་རྒྱུའི་འཕྲུལ་འཁོར་བཏང་སྟེ་གྲོས་ཚོགས་ཀྱི་མདུན་ལ་འབྱོར་ཡོད་པ་འདི་ནི་ཡུ་རོབ་ཡོངས་ལ་ཞིང་པ་ཚོས་ཡུ་རོབ་མཉམ་འབྲེལ་གྱི་སྲིད་ཇུས་བཟུང་སྟངས་དང་གཞུང་གི་ལམ་ལུགས་རྙོག་འཛིང་ཅན་ལ་ངོ་རྒོལ་དང་ཡུ་ཀེ་རེན་ནས་འབྲུ་ཁེ་ཚོང་བྱེད་བཞིན་པར་ངོ་རྒོལ་བྱེད་ཀྱི་ཡོད་པ་རེད། ཞིང་པའི་སྦྱར་ཡིག་ནང་ལ་ང་ཚོ་ནི་ཞིང་པ་ཡིན་གཞུང་གི་ལས་བྱེད་མིན་ཞིང་པ་མེད་ན་ཟས་མེད་ལ་མ་འོངས་པ་ཡང་མེད། ཡུ་རོབ་མཉམ་འབྲེལ་གྱི་ནང་ལ་ཡུ་ཀེ་རེན་གྱི་འབྲུ་འཁུར་མ་ཡོང་ཅེས་བྲིས་འདུག་ལོ་འདིར Poland དང France Germany Spain Italy སོགས་ཡུ་རོབ་རྒྱལ་ཁབ་མང་པོའི་ནང་ཞིང་པ་མང་པོས་འབྲུ་རིགས་ལ་རིན་འབབ་དམའ་བོ་ལས་ཐོབ་ཀྱི་མེད་པའི་ཐོག་ལ་ཞིང་ལས་ལ་འགྲོ་སོང་ཆེ་བ། ཕྱིར་འཚོང་གི་འབྲུ་རིགས་གོང་ཁེ་བོ་ཉོ་རྒྱུ་ཡོད་པ། ཡོ་རོབ་མཉམ་འབྲེལ་གྱི་སྔོ་ལྗང་ཁོར་ཡུག་གི་ལས་གཞིའི་རྐྱེན་གྱིས་ཞིང་པར་གནོན་ཤུགས་སླེབས་ཀྱི་ཡོད་པ་བཅས་ལ་བརྟེན་ནས་ངོ་རྒོལ་བྱེད་བཞིན་ཡོད་པ་རེད། ཨུ་རུ་སུས་ཉེ་ཆར་ཡུ་ཀུ་རེན་གྱི་ཤར་ཕྱོགས་གྲོང་སྡེ་ཨབ་དིབ་ཀ་བཙན་བཟུང་བྱས་ཚར་ཙམ་གྱི་རྗེས་ལ་ཌོ་ནེ་སི་ཁུལ་གྱི་གཞིས་ཆགས་ཆུང་ཁ་པོ་བྷེ་ཌ་ཟེར་བ་བཟུང་ཡོད་ཅེས་གཟའ་ཕུར་བུར་ཨུ་རུ་སུའི་རྒྱལ་སྲུང་ལྷན་ཁང་གིས་བརྗོད་འདུག་ཉིན་གཅིག་གི་སྔོན་ལ་ས་ཆ་དེ་ནས་ཡུ་ཀུ་རེན་གྱི་དམག་མི་ཚོས་ཨུ་རུ་སུའི་དམག་མི་རྣམས་བཀག་བཞིན་ཡོད་ཅེས་བརྗོད་ཡོད། ཁ་སང་ཡུ་ཀུ་རེན་གྱི་མཐོ་རིམ་རྒྱལ་སྲུང་དཔོན་རིགས་ཀྱིས་ཡུ་ཀུ་རེན་གྱིས་ཨུ་རུ་སུའི་དམག་ལ་ཁ་གཏད་གཅོག་ཐུབ་ཆེད་དམག་མི་ནང་ཁུལ་གྱི་གཞུང་གི་ལས་དོན་འགྲོ་ལུགས་རྣམས་གློག་ཀླད་དང་དྲ་རྒྱ་བརྒྱུད་ནས་བྱས་ཏེ་སྟབས་བདེ་རུ་གཏོང་དགོས་ཀྱི་རེད་ཅེས་བརྗོད་འདུག་ཡུ་ཀུ་རེན་གྱི་དྲ་ལམ་ཡར་རྒྱས་ཆེད་ཀྱི་རྒྱལ་སྲུང་བློན་ཆེན་གཞོན་པ་ཁཱ་ཐེར་ནེ་ཡ་ཆེ་ནོ་ཧོ་རན་ཁོ་ཡིས་གཞུང་གི་འཛིན་སྐྱོང་དང་འབྲེལ་བའི་ལས་དོན་འགྲོ་ལུགས་མགོ་རྙོག་པོ་མེད་པ་བཟོ་རྒྱུ་དང་དམག་མི་རྣམས་དཀྱིལ་དང་གཙོ་བོར་འཛིན་ན་ཡུ་ཀུ་རེན་གྱི་དམག་མི་རྣམས་ཀྱི་དམག་འཛིང་རྒྱུའི་ནུས་པ་ཞེ་དྲག་ཚགས་ཚུད་དུ་འགྲོ་རྒྱུ་རེད་ཅེས་བརྗོད་འདུག། གཟའ་ལྷག་པར་ཡུ་ཀུ་རེན་གྱི་རྒྱལ་སྲུང་ལྷན་ཁང་གི་བཀོལ་ཆས Mobile App Army Plus ཞེས་པ་ངོ་སྤྲོད་བྱས་པ་དེའི་བརྒྱུད་དམག་མི་རྣམས་ཀྱིས་འགོ་ཁྲིད་ས་ནས་ཆོག་མཆན་ཐོབ་རྒྱུས་མཚོན་པའི་འཛིན་སྐྱོང་གི་ལས་ཀ་སྣ་ཚོགས་བསྒྲུབ་རྒྱུ་ལས་སླ་པོ་བཟོ་རྒྱུའི་འཆར་གཞི་ངོ་སྤྲོད་གནང་ཡོད་པ་རེད་འདུག། ཨུ་རུ་སུའི་སྲིད་འཛིན་པུ་ཏིན་གྱི་ཁ་གཏད་མི་སྣ་གཙོ་བོ Alexei Navalny འདས་གྲོངས་སོང་ནས་བདུན་ཕྲག་གཅིག་ཙམ་འགོར་ཡོད་པ་རེད། ཁོང་གི་ཨ་མ་ལགས Navalnaya ཨུ་རུ་སུའི་བྱང་ཕྱོགས་སཱ་ལེ་ཁཱར་དུ་ཉི་མ་དྲུག་ཙམ་གྱི་སྔོན་ལ་ཐོན་ནས་ཕུང་པོ་རག་ཐབས་བྱས་པ་དང། འོན་ཀྱང་ཁ་སང YouTube དྲ་ལམ་བརྒྱུད་ནས་བརྙན་ཞིག་བཞག་པ་དེའི་ནང་ལ་བུའི་སྐུ་ཕུང་ཚུར་ལམ་སེང་ཐོབ་རྒྱུ་ནི་ཁྲིམས་ཐོག་ནས་ཐོབ་ཐང་ཡོད་ཀྱང་ལས་བྱེད་པས་ཁོང་ལ་ལྐོག་གཡོ་བྱེད་བཞིན་འདུག་ཕུང་པོ་བཞག་སར་ཁྲིད་པའི་སྐབས་ལ་བུའི་ཕུང་པོ་མཐོང་སོང་ཟེར་བ་དང་འདས་གྲོངས་སོང་བའི་ལག་འཁྱེར་ལ་ས་རྟགས་བརྒྱབ་ཡོད་ཅེས་བརྗོད་འདུག་པ་མ་ཟད། ཨུ་རུ་སུའི་གཞུང་གིས་འདས་པོ་ཨེ་ལེག་སིའི་སྐུ་ཕུང་དེ་གསང་བའི་སྒོ་ནས་ཕེབས་སྐྱེལ་ཞུ་དགོས་པ་སོགས་ཆ་རྐྱེན་བཏོན་ནས་ཤུགས་རྐྱེན་སྤྲོད་བཞིན་འདུག་ཅེས་བརྗོད་འདུག། ཡང་མགོ་ཁྲིད་འདས་པོ་ན་ཝལ་ནི་ཡི་བཟའ་ཟླ་ཡིས་པུ་ཏིན་གྱིས་ངའི་བཟའ་ཟླ་བསད་སོང་ཅེས་བརྗོད་ནས་སྐྱོན་འཛུགས་བྱས་ཡོད། ཨ་མི་རི་ཀའི་སྲིད་འཛིན་ཇོ་བྷེ་ཌེན་གྱིས་ཨེ་ལེག་སི་འདས་གྲོངས་ཕྱིན་སྟངས་ག་འདྲ་ཡིན་མིན་གསལ་པོ་ཤེས་ཀྱི་མེད་ཀྱང་དེའི་རྒྱབ་ལ་པུ་ཏིན་ཡོད་རེད་ཅེས་གསུངས་ཡོད་པ་དང་ཉེ་ཆར་ནས་སྲིད་འཛིན་པུ་ཏིན་ནི་འཛམ་བུ་གླིང་གི་བདེ་འཇགས་ལ་བློ་འཚབ་སྐྱེ་གཞི་རེད་ཅེས་ཚིག་བེད་སྤྱོད་བཏང་ཡོད་པ་རེད་ལ། ཁ་སང་སན་ཧྥ་རན་སིས་ཀོ་རུ་སྲིད་འཛིན་བྷེ་ཌེན་གྱིས་ཨུ་རུ་སུའི་ཁ་གཏད་མགོ་ཁྲིད་འདས་པོའི་བཟའ་ཟླ་ཡུ་ལི་ཡ་དང་ཕྲུ་གུ་དང་ཐུག་འཕྲད་གནང་ཡོད་པ་རེད་འདུག། ང་ཚོའི་ཀུན་གླེང་གི་གསར་འགྱུར་ཕྱོགས་བསྡུས་ཀྱི་ལས་རིམ་ཆ་ཚང་སྙན་སྒྲོན་ཞུས་ཚར་བ་ཡིན་ང་ཚོའི་དྲ་རྒྱ www dot voa tibetan dot com བརྒྱུད་ནས་ང་ཚོའི་རླུང་འཕྲིན་དང་བརྙན་འཕྲིན་གྱི་ལས་རིམ་སྣ་ཚོགས་གསན་རྒྱུ་དང་གཟིགས་རྒྱུ་ཡོད་རྣམ་པ་ཚོས་ང་ཚོའི་ལས་རིམ་གཟིགས་གནང་བར་ཐུགས་རྗེ་ཆེ། རྣམ་པ་ཚོ་ཁམས་བཟང། འདི VOA ཨ་རིའི་རླུང་འཕྲིན་ཁང་གི་དྲ་སྣང་གི་བོད་ཡིན། དྲ་སྣང་གི་བོད་ནི་བོད་དང་བོད་མི་ལ་འབྲེལ་བ་ཡོད་པའི་ད་ལྟའི་བོད་ཕྱི་ནང་གི་བརྡ་འཕྲིན་ཁྱབ་ཁོངས་ལ་ལྟ་ཉན་བྱེད་ས་དང་བོད་མིའི་སྐྱིད་སྡུག་མཉམ་མྱོང་བྱེད་ས་གཅིག་ཡིན་ང་དྲ་སྣང་གི་བོད་ཀྱི་ལེ་ཚན་གཙོ་སྐྱོང་བ་ཚེ་རིང་སྐྱིད་ཡིན། ཨ་མི་རི་ཀ་གི་གཞུང་གི་ངོས་ནས་ཨ་རིའི་ཕྱི་སྲིད་དྲུང་ཆེ་ཡིས་ལོ་སར་ལ་འཚམས་འདྲི་ཞུས་བའི་ཉིན་དེ་ལ་ཨ་མི་རི་ཀ་གི་གཞུང་རང་གི་ངོས་ནས་བོད་ཡིག་སྦྱར་ཡོད་པ་ལ་སོགས་པའི་གནས་ཚུལ་དེ་གསར་བ་གང་ཡང་མ་རེད་དེ། རྒྱ་ནག་ཏུ་ཡོད་པའི་ཨ་རིའི་གཞུང་ཚབ་ཀྱིས་བརྙན་དེ་ཆ་ཚང་བ་རྒྱ་ནག་གི་ཝེ་པོ་དྲ་ཚིགས་སྒང་དུ་བཞག་པའི་སྐབས་སུ་བོད་ནང་གི་བོད་མི་ཚོ་ལ་མཚོན་ན་དེ་གསར་བ་ཆགས་ཡོད་པ་དང་དེ་ག་ནང་བཞིན་གྱི་བོད་རྒྱ་གཉིས་ཀྱི་དྲ་དམངས་ཀྱིས་དེའི་ཐད་ལ་བགྲོ་གླེང་ཆེན་པོ་བྱེད་ཀྱི་འདུག་ཚེས་བཅོ་ལྔ་ཉིན་ལ་རྒྱ་ནག་ཏུ་ཡོད་པའི་ཨ་རིའི་གཞུང་ཚབ་ཀྱི་གཞུང་འབྲེལ་ཝེ་པོ་དྲ་ཚིགས་ཀྱི་ངོས་སུ་ཨ་རིའི་ཕྱི་སྲིད་དྲུང་ཆེ་ཨན་ཐོ་ནི་བྷི་ལན་ཁན་མཆོག་གིས་ཨ་རིའི་གཞུང་གི་ངོ་ཚབ་ཏུ་བོད་མི་ཚོ་ལ་ཡོངས་གྲགས་ཀྱི་ལོ་སར་འཚམས་འདྲི་གང་ཞུས་པའི་བརྙན་དེའི་ནང་དོན་དང་བོད་ཡིག་དེ་ག་རང་བཀོད་ཡོད་པ་འགྲེམས་སྤེལ་བྱས་སོང། རྒྱའི་དྲ་དམངས་ཀྱིས་ཨ་མི་རི་ཀའི་གཞུང་གིས་དམིགས་བསལ་བོད་མི་ཚོ་ལ་ལོ་སར་འཚམས་འདྲི་ཞུ་དོན་ཅི་རེད་དང་ཡང་ཨ་རིའི་བོད་པ་ཞེས་འཇོག་དགོས་དོན་ཅི་རེད་ཁ་བྲལ་གཏོང་འདོད་པ་རེད་དམ། བོད་མི་ལ་ལོ་སར་འཚམས་འདྲི་ཞུ་དོན་ཅི་རེད་ཇི་ལྟག་ཚ་བ་ལ། ཀྲུང་གོའི་བོད་པ་ལ་འཚམས་འདྲི་ཞུ་མི་དགོས་ལ་སོགས་པ་བྲིས་ཡོད་པ་མཐོང་རྒྱུ་འདུག་ཡིན་ན་ཡང་བོད་མི་ཚོས་བརྙན་པར་དེའི་ནང་དོན་དང་ལྷག་པར་དུ་བརྙན་པར་དེའི་ཐོག་ལ་བོད་ཡིག་སྦྱར་ཡོད་པ་སོགས་ལ་དགའ་བསུ་ཞུ་བཞིན་འདུག་ལ་ཐབས་མཁས་པོའི་ཐོག་ནས་སེམས་ནང་གི་དགའ་ཚོར་སྟོན་ཐབས་བྱེད་བཞིན་པ་རེད། དཔེར་ན་དྲ་གྲོགས་ཤིག་གིས་ངའི་མིག་ནང་གི་འཛམ་གླིང་ཐོག་ཆེས་རྫིག་ཤོས་ཀྱི་མི་སྣ་ཞིག་ལྟ་བུར་བྲིས་ཡོད་པ། ཡང་དྲ་གྲོགས་གཞན་པ་ཞིག་གིས་ལོ་གསར་བར་མུ་མཐུད་ནས་སྟོབས་ཤུགས་ཆེར་སྐྱེད་ཀྱིས་མཉམ་དུ་ཤུགས་རྒྱོབས་ལྟ་བུ། ཡང་སྐད་དང་ཡི་གེ་གཙོར་བཟུང་ཡོད་ཅེས་ལ་སོགས་པ་བྲིས་ཡོད་པ་མཐོང་རྒྱུ་འདུག། དེ་ནས་རྣམ་པ་ཚོས་པར་འདི་མཐོང་ཡོང་དུས་སྐབས་ལ་དབྱིན་ཇིའི་རྒྱལ་ས་ལན་ཀྲན་དུ Piano གཏོང་མཁན་ད་ལྟ Doctor Kavanagh ལ་རྒྱ་མི་ཁ་ཤས་དང་མཉམ་རྒྱ་མི་ཁ་ཤས་ཀྱིས་ཁོ་ལ་སུན་གཙེར་བྱས་པ་དེས་འཛམ་གླིང་ཁྱོན་ཡོངས་ཀྱི་ནང་ལ་སྐད་གྲགས་ཆེན་པོ་ཆགས་པ་དེ་ཕལ་ཆེར་ང་ཚོའི་ལས་རིམ་ལ་གསན་གཟིགས་གནང་མཁན་མང་པོ་ཅིག་གིས་གོ་ཐོས་བྱུང་ཡོད་ཤག་རེད་དེ་ག་ནང་བཞིན་གྱི་ཁས་ཉིན་ཁོ་རང་གིས་བོད་ཀྱི་རྒྱལ་དར་དང་བོད་རང་དབང་ཡོད་པ་གི་སྟོད་ལྭ་ཞིག་གྱོན་ཏེ་ཐད་གཏོང་བྱས་བ་དང་ངོ་དེབ་ཀྱི་མགོ་པར་དུ་ཡང་པར་དེ་ག་རང་བཞག་ཡོད་པ་ལ་བོད་མི་ཚོས་དགའ་བསུ་ཞུ་གི་འདུག། སྤྱི་ཟླ་དང་པོའི་ནང་ལ་དབྱིན་ཇིའི་རྒྱལ་ས་ལན་ཀྲན་དུ་བརྙན་པར་ཐད་གཏོང་གི་ལམ་ནས Piano གཏོང་མཁན YouTube བརྙན་ལམ་དུ་རྗེས་འདེད་པ་ས་ཡ་གཉིས་དང་ཕྱེད་ཀ་ཡོད་མཁན Doctor Brendan Kavanagh ཡིས་ཐད་གཏོང་བྱས་པའི་སྐབས་སུ་རྒྱ་ནག་གི་རྒྱལ་ཞེན་པ་ཞའོ་ཧྥུན་ཧུང་ཁ་ཤས་ཀྱིས་བརྙན་པར་ལེན་ཆོག་མིན་གྱི་ཐད་ལ་རྩོད་པ་བྱས་པའི་དོན་རྐྱེན་དེ་འཛམ་གླིང་ཧྲིལ་བོའི་དྲ་ཚིགས་ཡོངས་སུ་གཟའ་འཁོར་གཅིག་གཉིས་ཙམ་ལ་གླེང་གཞི་ཆེ་ཤོས་སུ་བྱུང་ཡོད་པ་རེད། You are not the same age, please རྒྱ་ནག་གི་རྒྱལ་ཞེན་པ་དེ་ཚོའི་སྤྱོད་པ་རྩུབ་པོ་རྣམས་ཀྱིས་མི་རྣམས་ཧ་ལས་སུ་བཅུག་པའི་དོན་རྐྱེན་དེ་དྲ་ལམ་ནས་གླེང་གཞི་ཆེ་ཤོས་སུ་གྱུར་ནས་རིམ་བཞིན་ཚོགས་ཕྱོགས་དང་གསར་ཁང་ཁག་གིས་དོ་སྣང་ཆེན་པོ་བྱས་ཏེ་སྐུ་ཞབས Kavanagh སྤྱི་རྒྱུགས་ཆེ་བའི་གསར་ལམ་ཁག་གི་བཅར་འདྲི་བྱེད་ས་ལ་གྱུར་ཡོད་པ་རེད། སྐབས་དེར་རྒྱ་ནག་གིས་ཁོ་ལ་ཞེད་སྣང་སྣ་ཚོགས་བསྐུལ་བ་དང་རྒྱ་ནག་གི་དྲ་དམག་གིས་ཁོ་ལ་རུབ་རྡུང་སོགས་བྱས་ཡོད་པ་རེད། ཡིན་ན་ཡང་རྒྱལ་སྤྱིའི་དྲ་དམངས་ཀྱིས་ཁོ་ལ་བརྙན་ལེན་ཆོག་གི་མ་རེད་ཅེས་རྩོད་པ་བྱེད་མཁན་རྒྱ་རིགས་དེ་ཚོ་སུ་དང་སུ་ཡིན་མིན་དེ་ཚོའི་ནང་དུ་རྒྱའི་གསང་ཉུལ་བ་ཡིན་པ་དག་མང་ཡོད་པ་སོགས་བྱུང་བ། གང་ལྟར་ཁ་རྩོད་དེའི་མཐར་རྒྱལ་སྲུང་བདེ་འཇགས་དང་ཕྱི་འབྲེལ་སྲིད་ཇུས་ལ་སོགས་པར་འབྲེལ་བ་བྱུང་སྟེ་གླེང་གཞི་ཆེན་པོ་བྱུང་ཡོད་པ་རེད། དེ་ནས་བཟུང་པི་ཨ་ནོ་གཏོང་མཁན་ཌོག་ཊར་ཁ་བ་ན་ཤི་འགྲོ་བ་མིའི་ཐོབ་ཐང་འཐབ་རྩོད་པ་དང་ལས་འགུལ་བ་གྱུར་བ་དང་དབྱིན་ཇིའི་རྒྱལ་ས་ལོན་ཌོན་གྱི་མེ་འཁོར་འབབ་ཚིགས་གི་པི་ཨ་ནོ་དེ་ཡང་རང་དབང་གི་མཚོན་དོན་ལྟ་བུ་ལ་གྱུར་ཏེ་དེ་རུ་ཧོང་ཀོང་བ་དང་ཐའེ་ཝན་ལ་སོགས་པའི་ལས་འགུལ་བ་སྤེལ་ས་ཆགས་ཤིང་མཚམས་རེར་ཧོང་ཀོང་རང་དབང་གི་རྒྱ་རིགས་ཕྱིན་པ་དང་ལན་རེར་ཐའེ་ཝན་གྱི་རྒྱལ་དར་བཏོན་པ་སོགས་བྱས་ཡོད། ཡང་སྒྱུ་རྩལ་བ་སྐད་གྲགས་ཅན་ཚོས་ཀྱང་དེ་ལ་སོང་ནས་པི་ཨ་ནོ་མཉམ་དུ་གཏོང་བ་སོགས་བྱེད་བཞིན་འདུག་པ་མ་ཟད། བོད་དོན་ལས་འགུལ་སྤེལ་མཁན་ཡིག་རྙིང་ལགས་ཀྱང་དེ་གར་ཕྱིན་ཏེ་ལས་འགུལ་སྤེལ་ཡོད་པ་མཐོང་རྒྱུ་ཡོད། དེ་ནས་ཚེས་ཉི་ཤུ་རྩ་གཅིག་གི་ཉིན་ཏེ་གཟའ་འཁོར་འདི་གཟའ་ལྷག་པའི་ཉིན་ལ་ཌོག་ཊར Brendan Kavanagh ཡིས་བོད་ཀྱི་རྒྱལ་དར་དང Free Tibet ཞེས་པའི་སྟོད་ལྭ་ཞིག་གྱོན་ཡོད་པ་དང Piano གཏོང་མཁན་སྐད་གྲགས་ཅན Nico Brina དང་སྒྱུ་རྩལ་བ Terry Miles དང་མཉམ་དུ་ཐད་གཏོང་གི་ལམ་ནས Piano བཏང་སོང་དེའི་ཁ་བྱང་ལ་རང་དབང་ལུང་པ་ནས Piano འདི་ལྟར་གཏོང་དགོས་ཞེས་བྲིས་འདུག་ལ། དེ་ལ་བོད་མི་ཚོས་དགའ་ཚོར་ཆེན་པོས་འགྲེམས་སྤེལ་བྱེད་བཞིན་པ་སོགས་མཐོང་རྒྱུ་འདུག། ཡང་སྡེ་དགེ་གི་ཕྱོགས་སུ་རྒྱ་ནག་གཞུང་གིས་ཆུ་ཤུགས་གློག་ཁང་འཛུགས་སྐྲུན་གི་ཆེད་དུ་སྡེ་བ་དང་དགོན་པ་བཙན་གྱིས་གནས་སྤོར་དགོས་པ་གི་བཀའ་གཏོང་གི་ཡོད་པ་གི་གནས་སྟངས་ཐབས་སྡུག་པོ་ག་འདྲ་བྱུང་གི་ཡོད་པ་དེ་གསར་འགྱུར་བརྒྱུད་ལམ་ཁག་མང་པོ་ནས་རྣམ་པ་ཚོས་མཐོང་ཡོད་ཤག་རེད། དེའི་ནང་ནས་ཀྱང་བོད་ཀྱི་དགེ་འདུན་པ་ཚོས་པུས་མོ་བཙུགས་ནས་ཞུ་བ་འཐེན་བཞིན་པ་གི་བརྙན་འདི་རྒྱལ་སྤྱིའི་དྲ་ལམ་དུ་ཁྱབ་པའི་སྐབས་སུ། ཕྱི་ནང་གི་དྲ་གྲོགས་མང་པོ་ཅིག་གིས་དེ་ལ་ཚོར་བ་འདྲ་མི་འདྲ་མང་པོ་ཅིག་བྱུང་ཡོད་པའི་སྐོར་ནས་བགྲོ་གླེང་བྱེད་བཞིན་པ་ལ་ང་ཚོས་མཉམ་དུ་བལྟ། ཨེགས་དྲ་ཚིགས་ངོས་སུ་སྤེལ་བའི་བརྙན་པར་དེའི་གཤམ་དུ་རྒྱ་རིགས་བུད་མེད་རྩོམ་པ་པོ་ཐང་ཏན་ཧོང་ཡིས་འདི་འདྲ་ཞིག་བྲིས་འདུག། འདི་ནི་རྒྱ་ནག་གིས་བོད་ཁྱུར་མིད་བཏང་དགོས་པའི་རྒྱུ་མཚན་རེད། འདི་ནི་བོད་པ་ཚོ་ལ་སོ་སོ་ལ་རྒྱལ་ཁབ་དགོས་པའི་རྒྱུ་མཚན་རེད། ཡང་དེང་རབས་ཆབ་སྲིད་སྨྲ་བ་ཨིག་ནི་ཤེ་སི་ལི་ཡིས་འདི་འདྲ་ཞིག་བྲིས་འདུག། སེམས་པ་ན་བཅུག་གི་འདུག། བོད་མི་ཚོ་དངོས་གནས་རྒྱལ་ཁབ་བརླགས་ནས་བྲན་གཡོག་གི་འཚོ་བ་རོལ་བཞིན་འདུག་དེ་སྔོན་བོད་དུ་སོང་དུས་གནས་ཚུལ་མང་པོར་རྒྱུས་ལོན་བྱུང། དེའི་སྔོན་ལ་རྒྱ་ནག་གཞུང་གིས་བོད་དུ་མི་སེར་སྤེལ་བའི་སྲིད་ཇུས་སྤེལ་ཏེ་གདུག་རྩུབ་དང་རྒྱབ་ཆུང་གི་གནས་སྟངས་ཡ་ང་བ་འདི་འདྲ་ཡོད་པ་ཤེས་ཀྱི་མེད། ཡང་བརྙན་པར་འདི་བུ་མོ་བསྟན་འཛིན་ཀུན་དགའ་ལགས་ཀྱིས་མཐོང་བའི་སྐབས་སུ་འདི་འདྲ་ཞིག་བྲིས་འདུག། བརྙན་པར་འདི་མཐོང་དུས་སྙིང་རྩ་འགུལ་བའི་ཚོར་བ་ཡོང་གི་འདུག་རྒྱ་ནག་དམར་ཤོག་གི་བཙན་བཟུང་འོག་ཡོད་པའི་བོད་པ་ཚོས་ཉེན་ཁ་ཆེན་པོ་ལ་འཛེམ་མེད་ཀྱི་ཐོག་ནས་ངོ་རྒོལ་བྱས་པ་མ་ཟད་རྒྱ་ནག་དམར་ཤོག་ཚོགས་པའི་ངོ་གདོང་ངོ་མ་དེ་འཛམ་གླིང་ཡོངས་ཀྱི་མིག་ལམ་དུ་མཐོང་བའི་ཆེད་དུ་བརྙན་པར་འདི་ལྟ་བུ་ཕྱི་བསྒྲགས་བྱས་ཡོད་པ་རེད། ཡང་རྡོ་ལོ་རོ་སི་ཞེས་པའི་ཕྱི་རྒྱལ་གྱི་དྲ་གྲོགས་ཤིག་གིས་བོད་པའི་དགེ་འདུན་པ་འདི་ཚོ་འཛིན་བཟུང་བྱེད་ངེས་རེད། དེ་ནས་མ་ཤི་བར་དུ་ག་ལེར་མནར་གཅོད་གཏོང་གི་རེད། འདི་ནི་རྒྱ་ཡིས་བོད་བཙན་བཟུང་བྱེད་པའི་སྐབས་སུ་བྱམས་སྙིང་རྗེ་བསྒོམས་ན་དེའི་རིན་པ་རེད་ཅེས་བྲིས་འདུག་ཡང་བོད་མི་ཚོས་བརྙན་པར་འདི་མཐོང་བའི་སྐབས་སུ་དེའི་ནང་ནས་སྲོང་བཙན་ཚང་ཞེས་པ་ཞིག་གིས་བརྗོད་རྒྱུར་ཆོལ་ཁ་ཆོས་བརྒྱུད་ནང་ཁུལ་དུ་སེང་སྟག་ཨ་དོམ་དང་ཨ་སྟག་ལྷ་མོ་ལས་བློ་ཁོག་ཆེ་བ་རྣམས་ཀྱིས་ཉིན་རེར་བརྙན་འདི་ཐེངས་དགུ་བཅུ་གོ་དགུ་རེ་གཟིགས་རོགས་གནང་ཞེས་བྲིས་འདུག་དེ་མིན་ནི་སྡེ་དགེ་ཕྱོགས་ཀྲོང་ཡན་ནེ་ཙི་པིང་གི་ས་ཀི་བཀྲ་ཤིས་དང་ཚེ་རིང་འོད་ཟེར་ལགས། ལི་ལའོ་ཧྲི་སོགས་ཀྱིས་ཨེག་ས་དྲ་ཚིགས་སུ་རྒྱའི་དྲ་དམག་བརྒྱ་ཕྲག་མང་པོ་ཡོང་ནས་རྒྱལ་ཁབ་ཀྱི་ལས་དོན་ལ་རྒྱབ་སྐྱོར་ཡོད་དགོན་པ་ལས་སྤྱི་ཚོགས་ཀྱི་མི་མང་ལ་ཕན་ཐོགས་གི་རེད་ལྟ་བུ་དང། ཡང་རྒྱ་ནག་རྒྱལ་ཡོངས་སུ་འཛུགས་སྐྲུན་ཆེད་དུ་གནས་སྤོར་དགོས་ཆགས་ཀྱི་ཡོད་ན་བོད་མི་གཅིག་པོ་ལ་དམིགས་བསལ་ག་རེ་བཏོན་ཡང་ཡོད་རེད་ལྟ་བུ། གནས་ཚུལ་འདི་ཛ་དྲག་མིན་ཚུལ་དང་འདི་ནི་མི་མང་གི་ཆེད་དུ་ཡིན་ཚུལ། བོད་མི་ཚོ་རྗེས་ལུས་ཡིན་ཚུལ། རྒྱ་ནག་གཞུང་གིས་བོད་ནང་དུ་ལོ་རེར་འགྲོ་གྲོན་ཕོན་ཆེན་པོ་གཏོང་གི་ཡོད་པ་ལ་སོགས་པའི་སྐོར་ནས་བྲིས་ཏེ་མིའི་དོ་སྣང་གི་ཁ་ཕྱོགས་བསྒྱུར་ཐབས་བྱེད་བཞིན་པ་སོགས་མཐོང་རྒྱུ་འདུག། དེ་ནས་ཐའེ་ཝན་གྱི་ནང་དུ་བོད་རང་དབང་གི་ཆེད་དུ་རྐང་འཁོར་སྐོར་སྐྱོད་ཀྱི་ལས་འགུལ་སྤེལ་བཞིན་པ་དང་དེར་མཉམ་ཞུགས་བྱེད་མཁན་ཡིན་ན་ཡང་ཐའེ་ཝན་པ་མང་པོ་ཡོད་པ་མ་ཟད་རྒྱལ་སྤྱིའི་སྐད་ཡིག་གི་ཉིན་མོ་དང་སྟབས་བསྟུན་ནས་ཡང་དེ་མཚུངས་ཀྱི་ལས་འགུལ་སྤེལ་ཡོད་པ་སོགས་ལས་འགུལ་འདིར་དྲ་ལམ་ནས་ལྟ་ས་སོགས་ངོ་སྤྲོད་ཞུ་གི་ཡིན། སྤྱི་ཟླ་གཉིས་པའི་ཚེས་བཅུ་བཞི་ནས་སྤྱི་ཟླ་གསུམ་པའི་ཚེས་བཅུ་ཉིན་གྱི་སུམ་ཅུའི་དུས་དྲན་བར་གྱི་ལྷག་དཀར་ཉིན་རྟག་པ་ལ་ཐའེ་ཝན་གྱི་རྒྱལ་ས་ཐའེ་པེ་དང་གྲོང་ཁྱེར་ཀོ་ཤུན། ཐའེ་ཙུང་བཅས་སུ་བོད་རང་དབང་ཆེད་དུ་རྐང་འཁོར་སྐོར་སྐྱོད་གནང་གི་ཡོད་འདུག་ལ་ད་ལྟ་ལས་འགུལ་ཐེངས་གཉིས་སྤེལ་ཟིན་པ་མ་ཟད། ཐའེ་ཝན་པ་མང་པོ་ཅིག་གིས་རྒྱབ་སྐྱོར་གྱིས་མཉམ་ཞུགས་གནང་གི་ཡོད་པ་རེད། ལས་འགུལ་འདི་ཐོག་མར་ཐའེ་ཝན་དུ་གནས་སྡོད་བྱེད་མཁན་བོད་མི་བཀྲ་ཤིས་ཚེ་རིང་ལགས་མི་སྒེར་བའི་ཐོག་ནས་འགོ་བཙུགས་པ་དང་རིམ་བཞིན་བོད་དང་ཐའེ་ཝན་གྱི་འགྲོ་བ་མིའི་ཐོབ་ཐང་འབྲེལ་མཐུད་ཁང་གིས་ལས་འགུལ་འདི་གོ་སྒྲིག་གིས་ལོ་རེ་རེ་ལ་བོད་རང་དབང་གི་ཆེད་དུ་རྐང་འཁོར་བསྐོར་སྐྱོད་ཀྱི་ལས་འགུལ་འདི་ཐའེ་ཝན་གྱི་ནང་སྤེལ་བཞིན་པ་མ་ཟད་རྣམ་པ་ཚོ་ཡིན་ན་ཡང་གཤམ་དུ་འཆར་བཞིན་པའི་བོད་དོན་རྒྱབ་སྐྱོར་དྲ་ཚིགས་དང་ཁོ་ཚོའི་ངོ་དེབ་སོགས་སུ་ཕེབས་པ་ཡིན་ན་ཁོ་ཚོས་ལས་འགུལ་སྤེལ་ཟིན་པ་རྣམས་དང། ལས་འགུལ་སྤེལ་འཆར་ཡོད་པའི་བརྡ་ཐོ་ལ་སོགས་པ་གསན་གཟིགས་གནང་ཐུབ་ཀྱི་འདུག། ཐེངས་འདིའི་དྲ་སྣང་གི་བོད་ཡོངས་སུ་སྙན་སྒྲོན་ཞུས་ཟིན་པ་ཡིན། ལས་རིམ་ལ་གསན་གཟིགས་གནང་བར་བཀའ་དྲིན་ཆེ་ཞུ་རྒྱུ་དང་ང་ཚོ་ལས་རིམ་རྗེས་མའི་ནང་བསྐྱར་དུ་མཇལ་ཡོང། རྣམ་པ་ཚོ་སྐུ་ཁམས་བཟང་ཐེངས་འདིའི་བོད་ཀྱི་ཆབ་སྲིད་བཙོན་པའི་ངོ་སྤྲོད་ཀྱི་ལས་རིམ་དེ་ནང་ང་ཚོས་མུ་མཐུད་བོད་ཀྱི་ཆབ་སྲིད་བཙོན་ཟུར་བློ་བཟང་ཆོས་འབྱོར་ལགས་ཕྱི་ལོ་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་དགུ་ལོར་རྒྱ་ནག་གཞུང་གིས་འཛིན་བཟུང་བྱས་པའི་རྗེས་རྒྱ་ཡི་བཙོན་འོག་ཏུ་དཀའ་སྡུག་ཇི་ལྟར་མྱོང་བའི་ལེའུ་དེ་ངོ་སྤྲོད་ཞུ་གི་ཡིན། ང་རང་སྒེར་གྱི་ཚོར་སྣང་ཡོད་ལེ་རེད་འདུག་ཁོས་སྔར་མྱི།

ཁ་འདི་རེད་ཅེས་མགོ་འཇོག་བྱས་དུས་ཁ་ནང་ལ་རྡོ་ལོག་བཞག་ནས་ཧྲུག་ཧྲུག་བྱེད་འདུག་ག་ལེར་དུ་མ་བླུགས་པའི་ཁྲག་གི་ནང་ལ་ནི་སོ་སོ་སྐྱ་སྐྱ་ལས་ཁྲག་མི་འཐུང་བའི་འདུག་བ། ད་ལྟ་མི་ཡུལ་གྱི་དམྱལ་བ་ཁོ་དངོས་སུ་དེ་འདྲའི་མཐོང་རྒྱུ་འདུག། ངའི་པ་ཕ་དེ་བྱས་ངའི་རོགས་པ་བྱས་ངེད་གསུམ་རེད་བ། དེའི་ཁ་ལ་འཕགས་ས་མི་ཚང་གཉིས་ཀྱི་བུ་གཉིས་ཁྲིད་འདུག་ང་ཚོ་མི་ལྔ

དེའི་དགོང་དག་དེ་ང་ཚོ་མི་ལྔ་དེ་ཨ་ནི། ཀྱེ་ད་རང་གཟི་བྱུར་ཕ་གཟི་བྱུར་སོང། དེ་མཚན་ངོ་མཚན་དེ་ལ། ང་ཚོ་ཤི་བདེ་བའི་རོ་འདྲ་ཅིག་མ་གཏོགས་གཉིད་ལམ་ཡིན་དང་དངོས་གནས་ཡིན་དྲན་ཤེས་ཀྱིས་དྲན་གི་མི་འདུག། ང་ངོ་ལེ་ཅིག་ངོ་ཤི་བག་ཅིག་འོ་པོ་ལི་སི་བྱས། མི་ད་པོ་ལི་སི་ཟེར་ན་འོ་ཕ་ན་ཀུང་ཨན་ཅུས་ཟེར་རེད། ང་ཚོ་ལུང་པའི་མི་རེད་བོད་པ་རེད། ཁོ་དང་རྒྱ་མི་གཅིག་གཉིས་སླེབས་སོང་ད། མེ་མདའ་ལན་ཁྲུན་དེ་རེ་བྱས་ནས་ཁེལ་དེ་འདུག། ད་ཁྱོད་ཚོ་ཏཱ་ལའི་རུ་ཚོགས་ཀྱི་རྩ་ལ་ད་རྒྱུགས་ཟེར་འདུག། ཏཱ་ལའི་རུ་ཚོགས་ཀྱི་རྩར་ད་རྒྱུགས་ཟེར་ཁྱོད་ཚོ་འགྲོ་ས་འདུག་དུས་ད་རྒྱུགས་ཟེར། ད་ང་ཚོ་གུང་ཁྲན་ཏང་ལ་ངོ་ལོག་རྒྱོབ་གདའ་ཟེར་གཅིག་འཕྲུལ་དམག་དམངས་ལ་ངོ་ལོག་རྒྱོབ་གདའ་ཟེར། སྐྱིད་པོ་འདུག་བས། ཁ་ལག་ཡོད་མ་རེད་དང་ཁ་ཚང་ནས་ཆུ་ཐིགས་པ་གཅིག་ཡོད་མ་རེད་དང་ཁ་སྐོམ་ཕྱིན་ནས་སྨན་པར་འགྲོ་འདུག། ད་མགྱོགས་པོ་བྱས་ནས་མེ་མདའ་རྒྱབ་གཏོང་རོགས་བྱས་ན་ཡག་འདུག་དྲན་གྱི་འདུག་གཞན་གང་དྲན་གྱི་མི་འདུག། དེ་ཉི་མ་གཅིག་ལ་ང་ཚོ་མི་རེ་རེ་རེ་རེ་ལས་ཁུངས་ལ་ཁྲིད་འགྲོ་འདུག་བ། པུས་མོ་བཙུགས་དགོས་འདུག་འདི་འདི་ནི་འདི་འདི་བྱས་སྡོད་དགོས་འདུག། ལག་ལྕགས་རྒྱབ་ཡོད་རེད་འདི་འདི་བྱས་ལག་ལྕགས་རྒྱབ་འདི་འདི་འདི་རེ་བྱས་སྡོད་དགོས་འདུག། ད་བོད་ཟེར་ཡ་དེ་མུན་ནག་གདུག་རྩུབ་རེད་བ། རྒྱ་མི་བོད་ལ་ཡོང་ནས་བཅིངས་འགྲོལ་གཏོང་ཡོད་རེད་ད་ཁྱོད་ཚོ་གི་པ་ཕ་དང་ཨ་མ་ལ་ངོ་ལོག་བྱེད་ཡོད་རེད། ད་འགྲོ་ས་འདུག་བས་ཟེར་མི་ངན་ཉུང་ཤས་ཀྱིས་ལོག་བཅུག་བ།

བཙན་རྒྱལ་ཨ་མི་རི་ཀ་གི་ལུང་པ་ལ་སླེབས་གི་མ་རེད་ཟེར་ད་ལ། སྡུག་ཤི་རྒྱབ་འགྲོ་རེད་ཚུར་ལོག་ཡ་ཡོང་བ་མ་རེད་ཟེར་ད། བོད་དེ་ང་ཚོའི་ལག་པ་རེད་ཟེར་ད་ག་རེ་བྱེད་ན་མ་བྱེད་ང་ཚོའི་ལག་པ་རེད། ཁྱོད་ཚོ་བོད་པ་མི་རེ་རེ་གི་རྩ་ལ་ང་ཚོ་བཅིངས་འགྲོལ་དམག་མི་མི་ལྔ་རེ་ཡོད་རེད་ཟེར་ལྔ་རེ། ད་འགྲོ་ས་འདུག་བས་ཁྱོད་ཚོ། ད་ལྟ་ངའི་ལོ་རྒྱུས་ཀྱི་དེབ་ནང་བྲིས་ཡོད། དེ་ནས་དེའི་རོང་པོ་ཆུས་ཟེར་ས་དེ་ན་བཙོན་ཁང་དེའི་ནང་དེ་ན་ལ་ད་མདོར་བསྡུས་བྱས་ནས་ཟླ་བ་གསུམ་ཉར་སོང་ཟླ་བ་གསུམ། ཟླ་བ་གསུམ་གྱི་ནང་ལ་ང་ཡང་བསྐྱར་དེ་འདྲ་བྱས་ནས་དྲིལ་བསྒྲགས་བྱས་ལས་གཅིག་ཟླ་བ་གསུམ་གྱི་ནང་ལ་ཐེངས་མ་དྲུག་ཟླ་བ་རེ་རེའི་ནང་ཐེངས་མ་གཉིས་གཉིས་དྲིལ་བསྒྲགས་བྱས་ཉེས་རྡུང་གཏོང་གི་འདུག་ད་དེའི་གཞུག་དེ་ལ་ཨེ་ནི་སོག་རྫོང་ཟེར་དེའི་བཙོན་ཁང་ནང་དེ་ལ་ཁྲིད་སོང་སོག་རྫོང་གི་ནང་ལ། སོག་རྫོང་གི་ནང་ལ་ཡར་ཁྲིད་དུས་ང་དང་རོགས་པ་མི་ཉི་ཤུ་རྩ་དགུ་ཡོད་མི་ཉི་ཤུ་རྩར་དགོས།

ལོ་དགུ་ལ་ཐག་གཅོད་བྱེད་ཅེས་བྱེད་ཀྱི་རེད། འོ་ད་དེ་འདྲས་བྱས་ནས་ཨེ་ནི། ལོ་དགུ་ལ་ཐག་གཅོད་བྱས་ཚར་དུས་ཨེ་ནི་སོག་རྫོང་གི་ནང་ནས། རྒྱ་མི་གི་ཨེམ་ཆི་གིས་ཕར་བལྟས་བསྡད་དུས་དེ་ནི་ང་ཤི་འགྲོ་གྲབས་ཀྱིས་ཞེ་པོ་ཉེས་རྡུང་བཏང་ཙང་བརྒྱུད་པ་གང་ག་གམ་ནས་ད་ལྟ་འདྲ་ཡོད་མ་རེད་དེ་འདྲས་རེད་བསྡད་དུས། ད་ད་ད་ང་ཚོ་བོད་པ་གིས་ལབ་ན་རྒྱ་མི་གིས་མཛེ་ནད་ཟེར་འདྲ་བ་མཛེ་ནད། ན་ཚ་སྡུག་ཅག་ཞིག་བ། འོ་དེ་ན་འདུག་ཟེར་ང། དེ་ན་འདུག་ཟེར་ནས་ལོ་དགུ་ཐག་གཅོད་བྱས་ཚར་དུས་ལྷ་ས་བཙོན་ཁང་དུ་ཡར་མ་ཁྲིད་དེ་ང་ཚོའི་ལུང་པའི་ནང་ལ་མར། ལོ་རྗེས་ལ་ལུང་པ་གི་འགྲོ་བ་མི་མེད་ས་གཅིག་ཁང་པ་སྟོང་པ་གཅིག་གི་ནང་ལ་ང་རང་གཅིག་པོ་ཡར་བཞག་རེད། ཁ་ལག་རྩམ་པ་ཟ་ཡ་དེ་ང་ཚོའི་ནང་ནས། ཚུར་སྐྱེལ་དགོས་རེད་ནང་ནས། སྤྱི་ཚོགས་ཀྱི་རྒྱ་ཆོས་ཐམས་པ་ནི་དེ་ནས་ངའི་ནང་གི། པ་ཕ་དེ་དང། པ་ཕ་གི་ཨ་མ་རྨོ་བོ་དེ་དེ་གཉིས་དེ་ཟ་རྒྱུ་མ་རག་མུ་གེ་ཤི་སོང། ངའི་འོག་མ་སྲིང་མོ་ཚེ་ལོ་ཉི་ཤུ་རྩ་ལྔ་གཅིག་ལ་རྒྱ་ཡི་དམག་མི་དེ་ཆེ་ནོ་ནས་ང་ཚོ་བསྒྱུར་ཟིན་སྔོག་ཆེ་ནོ་ནས་ང་ཙོ་ཁོ་ནོ་རྩིས་ཚོགས་དེ་ཨེ་ནི་ཁ་བྲི་ཙོག་ནི་ཨེ་སྐྱེ་དམན་གི་ནུ་མ་ཨ་ན་ཁ་བྲི་ཙོག་ནི་ཨེ་ནི་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་གཅིག་ལོ་ངའི་འོག་མ་ལོ་ཉི་ཤུ་རྩ་ལྔ་རེ་ལི་བུ་མོ་གཅིག། སྤུག། དམར་འཇང་གཅིག་ལུས། སྤུག་ལོ་གཅིག་ལོ་གཉིས་རལ་པ་གཅིག་ལུས་སྤུག་གཉིས་ལུས་འདི་ངའི་སྲིང་མོ་སྟེགས་བསྲེགས་བཞག། བོད་ཀྱི་ཆབ་སྲིད་བཙོན་ཟུར་བློ་བཟང་ཆོས་འབྱོར་ལགས་སྤྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་ལོར་བཙོན་གྲོལ་བྱུང་བའི་རྗེས་སྤྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་ལོ་བར་ཕ་ཡུལ་དུ་བཞུགས་ཡོད་ཀྱང་དུས་ཡུན་དེ་དག་གི་རིང་རྒྱ་ནག་གཞུང་གིས་ཁོང་གཙོས་པའི་ནང་མི་དེ་དག་ལ་དུས་མིན་སུན་གཙེར་སྣ་ཚོགས་ཤིག་བཟོས་པའི་དབང་གིས་སྤྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་ལོར་ཁོང་གསང་བའི་ཐོག་སེ་ར་དགོན་པར་ཆོས་ཞུགས་གནང་ཡོད་པ་རེད། འོན་ཀྱང་སྤྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་བརྒྱད་ལོར་རྒྱ་ནག་གཞུང་གིས་ཁོང་ལྷ་ས་ཁུལ་དུ་གནས་བཞུགས་གནང་གི་ཡོད་པ་ཤེས་རྟོགས་བྱུང་བའི་རྗེས། ཁོང་ཕ་ཡུལ་དུ་ཕྱིར་ལོག་བྱེད་དགོས་པའི་བཙན་བཀའ་བཏང་བར་བརྟེན། ལོ་དེར་ཁོང་རྒྱ་གར་དུ་བཙན་བྱོལ་མ་ཡོང་ཀ་མེད་ཞིག་བྱུང་ཡོད་པ་ཁོང་རང་ཉིད་ཀྱིས་འགྲེལ་བརྗོད་གནང་གི་འདུག་ཐེངས་འདིར་འདི་ག་ཨ་རིའི་རླུང་འཕྲིན་ཁང་གིས་བོད་ཀྱི་ཆབ་སྲིད་བཙོན་པའི་ངོ་སྤྲོད་ཀྱི་ལས་རིམ་འདི

བསྟན་འཛིན་ཡེ་ཤེས་ལགས་སུ་བཅར་འདྲི་ཞུས་པ་ཅིག་གཟིགས་འབུལ་ཞུ་གི་ཡིན། རྣམ་གྲོལ་གླིང་གི་དྲུང་ཆེ་མཁན་པོ་བསྟན་འཛིན་ཡེ་ཤེས་ལགས་དེ་རིང་ཨ་རིའི་རླུང་འཕྲིན་ཁང་གི་བཅར་འདྲིར་ཕེབས་པ་དེ་བཀའ་དྲིན་ཆེ་ཞུ་བ་དང་ཆབས་ཅིག་ད་རྣམ་གྲོལ་གླིང་ཆ་བཞག་པ་ཡིན་ན་རྒྱ་གར་ལྷོ་ཕྱོགས་བ་ཆགས་ད་ཡང་རེད་ཅིག་བཙན་བྱོལ་སྤྱི་ཚོགས་ཀྱི་ནང་གི་ལྷག་པར་དུ་ད་སྔ་འགྱུར་རྙིང་མ་པའི་གནས་གདན་ས་ཆེ་ཁག་ཅིག་ལྷག་པར་སློབ་གཉེར་ཡག་ཤོས་ར་དེ་འདྲ་འདྲ་ཅིག་ཆགས་བསྡད་ཡོད་རེད་དེ་འདྲ་སོང་ཙང་དང་པོ་ལ་མཁན་པོ་ལགས་རྣམ་གྲོལ་གླིང་ཡང་ད་དེང་སང་གྲྭ་བཙུན་འདྲ་མ་སོང་ན་དེ་ཚོ་ཅིག་གྲངས་འབོར་ག་ཚོད་ཟེར་གྱི་ཡོད་ནི།
རྣམ་གྲོལ་གླིང་གི་ཅིག་སྤྱི་ཡོངས་ཀྱི་ཆ་ནས་ཅིག་ལྷག་པར་སློབ་གཉེར་ད་དེང་སང་ག་འདྲ་འདྲ་ཅིག་ཡོད། ལགས་སོ་དེ་ནས་ཨ་རིའི་རླུང་འཕྲིན་ཁང་གི་དེ་བཅར་འདྲི་དང་ལེན་ཞུ་རྒྱུ་གོ་སྐབས་བྱུང་བར་དགའ་ཚོར་ཆེན་པོ་བྱུང་དེ་ནས་ཚང་མ་ལ་བཀྲ་ཤིས་བདེ་ལེགས་ཅི་ནས་ཞུ་ཡ་ཡིན། ད་འདིའི་ཆ་ལ་ད་ག་རེ་ལབ་དགོས་རེད་བོད་ཕྱི་ནང་གཉིས་རེད་དེ་ག་ནང་བཞིན་གྱི།

ཁོ་ཚད་དང་ལྡན་པ་འདྲ་བོ་མ་སོང་ན་ཅིག་དེ་འདྲ་ཅིག་ལ་ད་ངོས་འཛིན་བྱས་པའི་ཐོག་ནས་ཁོ་མཚན་སྙན་དེ་ཡོང་བསྡད་ཡ་ཅིག་དང་ཨ་ནི་དེ་དེ་ཡང་དཔེར་ན་ང་རང་ཚོ་བོད་ཀྱི་ཆོས་བརྒྱུད་ནང་ལ་བསམ་བློ་བཏང་པ་ཡིན་ན་ད་ཆོས་བརྒྱུད་ཁག་བཞི་དང་དེ་ནས་དེ་ནང་བཞིན་གཡུང་དྲུང་བོན་ཟེར་ནས་ཡོད་དུས་དེའི་ནང་ལོགས་ནས་ཆོས་བརྒྱུད་ང་རང་ཚོ་ད་ལྟ་དགོན་པ་དེ་ཆོས་བརྒྱུད་རྙིང་མའི་ཁོངས་སུ་གཏོགས་པ་དུ་ཆགས་ཀྱི་ཡོད་དུས་རྙིང་མའི་གི་ཆོས་སྡེ་གཅིག་གི་ནང་ལོགས་ནས་དེ་ནི་ད་བཙན་བྱོལ་ནང་ལོགས་ལ་དེ་ནི་དགོན་པ་ཆེ་ཤོས་འདྲ་བོ་ཅིག་ད་ཅིག་སོང་ན་ཅིག་ཆེ་གྲས་ཆགས་བསྡད་ཡོད་རེད་བ་དེ་བྱེད་དུས། ད་འདི་གི་བསླབ་པ་སློབ་གཉེར་ལ་བསམ་བློ་བཏང་པ་ཡིན་ན་གཙོ་བོ་དེ་དེ་ནས་ད་དགོན་པའི་གི་དགེ་འདུན་པའི་གི་དེ་ནས་སློབ་གྲྭ་ཁག་གཉིས་དང་ད་དགོན་པའི་ད་གང་ལྟར་དགེ་འདུན་པའི་གི་ད་གང་ལྟར་དགེ་འདུན་པ་དང་བཙུན་མ་གཉིས་གི་བཤད་གྲྭ་ཁག་གཉིས་དེ་ཆགས་བསྡད་ཡོད་རེད་ད་སློབ་གཉེར་དང་ཐད་ཀར་འབྲེལ་བ་ཡོད་བྱ་རྒྱུ་ཁོར་ཡུག་དེ། བཤད་གྲྭ་གི་ད་ཅིག་ག་རེ་ཟེར་དགོས་རེད་བསླབ་པ་སློབ་གཉེར་རྒྱ་མཆོག་དེ་ད་ཅིག་རིམ་པ་ར་མ་སོང་ན་དེ་ནས་སློབ་གྲྭ་ནས་ཡ་རིམ་པར་བཞིན་དུ་མཐར་ཕྱིན་བྱས་ནས་དེ་ནས་ཡ་ཞུགས་བྱས་དེ་འདྲ་བྱས་ནས་འགྲོ་དགོས་ཀྱི་ཡོད་རེད་ད།

ད་དེ་ག་ནང་བཞིན་དཔེར་ན་ང་ཚོ་གི་འདོན་རྟ་དབྱངས་རེད་ཐིག་རྡུལ་ཚོན་བླུགས་ཡ་རེད་དེ་ག་ནང་བཞིན་གར་འཆམ་བྱ་ཡང་དང་ད་དེ་ག་ནང་བཞིན་གཏོར་བཟོ་དཀར་རྒྱན་འབུད་རྡུང་དཀྲོལ་སོགས་མང་པོ་ཅིག་ཡོད་རེད་ལ་དེ་གའི་ཚང་མ་ད་སློབ་གྲྭ་དེ་ནང་ལ་བསླབ་གནང་གི་ཡོད་རེད་ད་དེ་གའི་ཚང་མ་གི་རིམ་པ་ཚང་མ་ཅིག་ཡ་སྒྲོས་བྱས་ནས་དེ་ནས་འཛིན་གྲྭ་བརྒྱད་པ་ཆ་ཚང་ལ་གཞི་རིམ་གི་ད་ཅིག་འཛིན་གྲྭ་བརྒྱད་པ་ཆ་ཚང་ཅིག་མཐར་ཕྱིན་བྱས་ནས་གཞི་ནས་དེ་ནས་བཤད་གྲྭ་ལ་ཡ་ཞུགས་དགོས་ཀྱི་ཡོད་རེད་ལ་དེ་བྱེད་དུས་ད་བཤད་གྲྭ་ནས་ཡ་དང་པོ་ཅིག་ཞུགས་ཡོང་དུས་དེ་ནས་ཅིག་མ་གའི་བཤད་གྲྭ་སྔོན་འགྲོ་འཛིན་གྲྭ་ནས་བྱས་ཏེ་འཛིན་གྲྭ་དགུ་པ་བར་དུ་ལ་ད་གཙོ་བོ་གཙོ་བོ་དེ། ང་རང་ཚོ་སྔ་འགྱུར་རྙིང་མའི་གི་ཕྱོགས་ནས་དེ་ནི་དེ་ཤིང་རྟ་ཆེན་པོ། དེ་ནི་ཀུན་མཁྱེན། རོང་ཀློང་རེད་དེ་ག་ན་འཇིགས་མེད་གླིང་པ་རེད་དེ་ནི་ཀུན་མཁྱེན། དེ་ནི་འཇམ་མགོན་མི་ཕམ་རིན་པོ་ཆེ་ཁོང་རྣམ་པས་ཀུན་མཁྱེན་ཡབ་སྲས་རྣམ་པས་དེ་ནི་ལྟར། དེ་ནི་ལྟ་གྲུབ་ཀྱི་གཙུག་ལག་གཞུང་མདོ་སྔགས་གི་གཞུང་ལུགས། འོ་ད་དེ་ལ་གཙོ་བོ་ད་བྱས་ནས་གནང་ས་གཅིག་ད་དེ་ཆགས་འདུག་བ་ད་དེའང་དེ་ནི་མར་རིམ་པ་བཞིན་དུ་དེ་ནི་གཅིག་འཛིན་གྲྭ་བཞི་པ་མཐར་ཕྱིན་འོང་ན་མཐའ་བྲལ་སྨྲ་བའི་དབང་ཕྱུག་ཟེར་ཡ་གི་ཕྱག་འཁྱེར་སྩལ་ཡ་འདྲ་བོ་དང། དེ་ནས་མར་འཛིན་གྲྭ་དྲུག་པ་མཐར་ཕྱིན་འོང་དུས་མཚམས་པ་ལ་གཅིག། ད་ལྟ། ག་རེ་ཟེར་དགོས་ཕར་ཕྱིན་རབ་འབྱམས་ཀྱི་དེ་ནི་ཕྱག་འཁྱེར་སྩལ་ཡ། དེ་ནི་དེ་ནས་མར་དེ་ནི་ད་སློབ་དཔོན་འཛིན་གྲྭ་དེ་ད་ལྟ་ང་ཚོ་འཛིན་གྲྭ་བདུན་པ་བརྒྱད་པ་དགུ་བ་གསུམ་དེ་དེ་ནི་སློབ་དཔོན་འཛིན་གྲྭ་ཆགས་ཀྱི་ཡོད་རེད་དེ་ཕར་མཐར་ཕྱིན་འོང་དུས་མཚམས་པ་ལ་དེ་ནི་གཅིག་ག་རེ་ཟེར་དགོས་རེད་ངེས་གསང་ལེགས་བཤད་མཛོད་འཆང་ཟེར་ནས་སློབ་དཔོན་གྱི་ཕྱག་འཁྱེར་མར་གནང་འོང་ཡ་འདྲ་བོ་དང། སློབ་དཔོན་མཐར་ཕྱིན་ཚར་བའི་གཞུག་གུ་ལ་ད་དེ་བསླབ་པ་མཐར་སོན་པ་འདྲ་བོ་ཆགས་ཀྱི་ཡོད་རེད་དེ་ནས་ཕར་དེ་ནི་གཅིག་ང་ཚོ། དགོན་པ་ཁོ་རང་གི་ཨ་ནི་ད་བཅའ་སྒྲིག་གི་ད་ག་རེ་ཟེར་དགོས་རེད་སྒྲིག་གཞི་གཞི་གཞིར་བཟུང་བྱས་ཀྱི་ནས་དེ་ནི་ད་དགོན་པ་ལ་ཞབས་ཏོག་ཞུ་ཡ་ཅིག་ཡོད་རེད་དགོན་པ་ལ་ཞབས་ཏོག་ཞུ་ཡ་གི་རིམ་པ་དེའང་ལོ་བཞི་དང་བརྒྱད་དེ་འདྲ་ཡོད་གི་ཡོད་རེད་ད་དེ་གའི་ཚང་མ་ཡར་ཚར་བྱས་ནས་ཆ་ཚང་གྱི་ཨ་ནི་ང་རང་ཚོ་དཔལ་ཡུལ་བའི་གི་རྒྱལ་བ་དཔལ་ཡུལ་བའི་གི་ཁོ་རང་ཚོ་གི་ཨ་ནི་ཅིག་གཏེར་ཆེན་མི་འགྱུར་རྣམ་རྡོ་རྗེ་གི་དེ་ནི་གནམ་ཆོས་ཐུགས་ཀྱི་གཏེར་ཁ་ལས་དེ་ནི་སྔོན་འགྲོ་རྩ་གསུམ་རྩ་རླུང་རྫོགས་ཆེན་དེ་གའི་གི་ད་གང་ལྟར་ཆ་ཚང་གི་རིམ་པ་དེ་ཆ་ཚང་ཚར་བཞིན་ནས་མདོར་ན་རེད་བ་ད་ཅིག་དགོན་པ་ནང་ལ་སྒྲིག་གཞི་ལ་སོགས་པ་གང་ཅི་ཡི་ཐོག་ནས་འགལ་འཛོལ་མེད་པ་དེ་འདྲའི་ཅིག་གི་ཐོག་ནས་དེ་ནི་མཁན་པོ་གི་མཚན་གནས་ཟེར་དགོས་རེད་ད། ད་ང་ཚོ་དེ་ནི་མདོ་རྒྱུད་ངེས་དོན་བསྟན་པའི་སྣང་བྱེད་ཆེན་པོ་གི་ད་ཕྱག་འཁྱེར་མཁན་པོ་གི་མཚན་གནས་བྱ་དགོས་རེད་དེ་མ་ཚད་དེ་འདྲའི་ཅིག་གི་ཡོད་རེད་དེ་ཡིན་དུས་ད་དེ་གའི་བསླབ་པ་སློབ་གཉེར་འདྲ་བ་ཅིག་བསམ་བློ་བཏང་བ་ཡིན་ནའི་ཅིག་སྐྱབས་རྗེ་རིན་པོ་ཆེ་སྔོན་མ། ཐོག་དང་པོ་དེ་དེ་ནི་ད་ཅི་གང་ལྟར་སྐྱབས་རྗེ་རིན་པོ་ཆེ་གི་ད་ཐོག་མའི་གི་དེ་ནི་ད་ཐུགས་ཀྱི་བཞེད་ཕུགས་ཟེར་ན་མི་འདུག་དགོངས་བཞེད་ནང་བཞིན་བྱས་ཀྱི་ནི་ད་གང་ལྟར་ད་ལྟ་བར་དུ་ལ་དེ་ནི་གྲགས་མ་མྱང་གྲུབ་མེད་ཞིག་ཟེར་ན་ཡིད་ཆེས་ཀྱི་ནི་ཡག་པོ་ཆགས་བསྡད་ཡོད་བ་དེ་དེ་ནི་ད་ལྟ་བར་དུ་ལ་ཕྱི་ནང་ཀུན་ནས་ད་གང་ལྟར་ཤུགས་ཆེན་པོ་བྱས་དེ་ནི་གྲགས་བསྡད་ཡ་དེ་ཁོ་སློབ་སྦྱོང་རང་གི་ཐོག་ནས་དེ་ནི་ཅིག་ག་རེ་ཟེར་དགོས་རེད་སྐྱབས་རྗེ་རིན་པོ་ཆེ་ཐོག་མའི་དགོངས་བཞེད་བཞིན་དུ་ལ་དེ་ནི་བཤད་གྲྭ་ནང་ལ་བསླབ་པ་སློབ་གཉེར་གི་དེ་ནས་ཅིག་ཁོ་ག་རེ་ཟེར་དགོས་རེད་ཚད་དུ་ཕྱིན་པ་ཅིག་དང་ཡག་པོ་ཅིག་འོང་ཡ་ཅིག་ད་དགོངས་བཞེད་བསྐྱངས་པ་གནང་ཡོད་པ་ནང་བཞིན་བྱས་བྱས་ནས་ཡག་པོ་འགྲོ་བསྡད་ཡོད་རེད་བྱས་ནས་ཞུ་ཡ་ཡིན། ད་ནི་དེང་སང་ཅིག་གྲྭ་བཙུན་བསྡོམས་པ་སོང་ན་ག་ཚོད་ཅིག་ཡོད།
གྲྭ་བཙུན་གྱི་གྲངས་ཀ་ད་ལྟའི་ཆ་ལ་གཏན་བཞུགས་དེ་ཕལ་ཆེར་སུམ་སྟོང་ཡས་མས་ཅིག་ཕལ་ཆེར་ཡོད་པ་ས་རེད་ལགས་གང་ཡིན་ཟེར་ན་དགེ་འདུན་པ་གཅིག་པོ་ལ་ཉིས་སྟོང་ནས་བཞི་བརྒྱ་ལྔ་བརྒྱ་དེ་འདྲ་ཡོད་རེད་ལགས་དེ་ནས་ད་ནང་བཞིན་གྱི་བཙུན་མའི་ཆ་ལ་བསམ་བློ་བཏང་བ་ཡིན་ན་དྲུག་བརྒྱ་ནས་བདུན་བརྒྱ་གཉིས་བར་དུ་དེ་འདྲས་ཡོད་བསྡད་ཀྱི་ཡོད་རེད་བ་འོ་དེ་འདྲས་ཅིག་ད་ཕལ་ཆེར་སུམ་སྟོང་ཡས་མས་ཅིག་ད་ལྟ་རྒྱུན་བཞུགས་ཀྱི་ཆ་ལ་དེ་འདྲས་ཅིག་ཆགས་བསྡད་ཡོད་རེད་གཞན་ཡང་དཔེར་ན། གཞུང་འབྲེལ་རང་གི་ཐོག་ནས་ང་ཚོ་མཁན་པོ་སློབ་དཔོན་མང་པོ་ཅིག་ཕྱི་ལོགས་ལ་དགེ་རྒན་བཏང་དགོས་ཡ་འདི་གའི་ཐང་ད་མ་བརྩིས་པའི་སོག་རོ་བ་ཁོང་རང་ཚོ་དགོན་པ་ནང་ལ་རྒྱུན་བཞུགས་གནང་གི་མ་ཡིན་ས་ཡིན་ནའི་ཅིག་ཁོ་ངོ་མ་བྱས་ན་གཞུང་འབྲེལ་ཆགས་བསྡད་ཡོད་རེད་བ་ཡིན་ནའི་ད་དེ་གའི་མ་བརྩིས་པའི་ད་སུམ་སྟོང་ཡས་མས་ཅིག་ད་ལྟའི་ཆ་ལ་དེ་འདྲ་ཆགས་བསྡད་ཡོད་རེད།

སྟོན་པས་ཅི་ག་ར་ཡོད་ཀྱི་མ་རེད་བསམ་གྱི་འདུག་འདི་འདྲ་སོང་ཙང་ད་ལྟ་བར་དུ་ཅི་ལྟར་རྣམ་གྲོལ་གླིང་འདི་འདྲ་ཅིག་གྲུབ་འབྲས་ཐོན་དགོས་བ་དེ་ད་ལྟ་སྐུ་ལས་སྐྱོན་མཁན་ད་མང་པོ་ཡོད་ཀྱི་རེད་ད་ད་གཙོ་བོ་གཙོ་བོ་དེ་ད་ལྟ་སུས་ཐུགས་འགན་བཞེས་ནས་འདི་འདྲ་ཅིག་བྱུང་བ་རེད། ད་ལྟ་ང་རང་སྒེར་གྱི་བསམ་ཚུལ་བཤད་པ་ཡིན་ན་དེ་ནས་ཏེང་ཅིག་དགོན་པ་དེའི་མཚན་སྙན་ཆེན་པོ་ཆགས་དེ་ནང་ནས་ད་ལྟ་ང་རང་ཚོ Golden Temple ཟེར་གི་ཅིག་ད་གིན་གསུངས་པ་ནང་བཞིན་བྱས་བྱས་ནས་དེའི་གི་མཚན་ཐོག་ནས་ཤུགས་ཆེན་པོ་ཅིག་གྲགས་བྱས་ནས་རྒྱ་གར་ཡུལ་སྐོར་སྤྲོ་འཆམ་པ་ཡིན་པས་ནས་ཅིག་ད་མང་དུས་ལ་བསམ་བློ་བཏང་བས་ན་ཧ་ལམ་ཁྲི་རེ་དེ་འདྲས་ཡོང་གི་ཡོད་རེད་དེ་ནི་ད་འཆར་ཅན་གི་ད Average ཞུ་དགོས་རེད་བ་དེ་འདྲས་ཅིག་གི་གྲངས་ཚད་ལ་བསམ་བློ་བཏང་ན་ཉིས་སྟོང་ཉིས་སྟོང་ལས་མང་མ་ཉུང་བ་ཅན་ཅིག་ཡོང་བསྡད་ཀྱི་ཡོད་རེད་ད་འདི་གའི་ཚང་མ་དངོས་གནས་དྲང་གནས་གི་ཐུག་ས་དེ་སྐྱབས་རྗེ་རིན་པོ་ཆེ་ཞིང་གཤེགས་དམ་པ་ཁོང་རང་གི་ཐུགས་བཞེད་སྨོན་ལམ་དེ་ནི་བླ། དཔལ་ནོར་རིན་པོ་ཆེ་གསུངས་སོང། སྐྱབས་རྗེ་དཔལ་ནོར་རིན་པོ་ཆེ་གི་ད་ཐུགས་བཞེད་བླ་ན་མེད་པ་ཅིག་དང་སྨོན་ལམ་དེ་ནི་བླ་ན་མེད་པ་ཅིག་ད་དེ་འདྲ་ཅིག་ཡོད་པ་བརྒྱ་ཆ་བརྒྱ་ད་དེ་རང་གི་ད་དངོས་གནས་ང་འདྲ་ཅིག་ན་དེ་འདྲ་ཅིག་ལ་ངོས་འཛིན་བྱེད་ཀྱི་ཡོད་གང་ཡིན་ཟེར་ན་ཁོང་རང་གི་ཐུགས་བཞེད་དང་དེ་ནི་ཅིག་ཅིག་ང་རང་ཚོ་དགོན་པ་ནང་ལོགས་ལ་བསམ་བློ་བཏང་ན་གྲྭ་རྒྱུན་ད་ཅིག་ད་མི་རིགས་འདྲ་བོ་ལ་བསམ་ན་རིས་སུ་མ་ཆད་པ་ག་ས་གང་ནས་ཡོད་རེད་བ་ལ་ད་དེ་གི་ཚང་མ་ལ་ཅིག་རིས་སུ་མེད་པའི་གི་ཅིག་བརྩེ་བའི་སྐྱོང་སྟངས་དང་ད་རེ་ཅིག་ཁོས་རྒྱ་གར་ད་ཅིག་དཔེར་ན་ཅིག་རྒྱ་གར་ཡུལ་མི་འདྲ་བོ་དང་དེ་ག་ན་ཅིག་ང་རང་ཚོ་གི་ད་ཅིག་སྦེལ་ཀོབ་གཞིས་ཆགས་ནང་ལོགས་བསམ་བློ་བཏང་ན་ཡང་ཅིག་འདས་པའི་ལོ་རྒྱུས་ནང་ལོགས་བལྟས་པ་ཡིན་ན་རེད་ད་ལྟ་རྒན་རབས་ནང་ལོགས་ལ་ཕར་དྲིས་བཞག་པ་ཡིན་ན་རེད་སྐྱབས་མགོན་རིན་པོ་ཆེ་གིས་ཅིག་མང་པོ་ཅིག་ལ་ད་ནི་ག་ཚོགས་རེད་ད་ཅིག་ཁ་ཚ་དགོས་གཏུགས་གིས་དཔེར་ན་ཅིག་དམའ་མཐའ་ས་ནས་བསམ་བློ་བཏང་པ་ཡིན་ན་ཅིག་ད་ཅིག་གཞིས་ཆགས་དེ་གས་གིས་ཡ་ཅིག་གྲོང་ཆོག་འགྲོ་ཡ་ད་དེ་འདྲའི་གི་ནས་དེའི་ཡན་ཆོད་ནས་ད་ཅིག། ད་ཅི་ཁར་ཞིང་ལས་དང་དེ་འདྲའི་སྐབས་སུ་ལ་ཡག་ཅིག་ཤུགས་ཆེན་པོ་ཞིག་ཁོ་གང་ཅི་ཆར་པ་ལ་སོགས་པའི་དཀའ་ངལ་འཕྲད་དུས་ཆར་འབེབས་གནང་ཡག་ལ་སོགས་པའི་ཆོས་ཁ་སྟོན་པ་ནི་ཅི་སྟེ་གང་ལྟར་དེ་འདྲའི་གི་ད་རིས་སུ་མེད་པའི་གི་ཕྱོགས་ཐམས་ཅད་ཁོང་གི་ཐོག་ནས་ཁོ་ཐུགས་བཞེད་ཅིག་ཡོད་རེད་བ་ལ་དེ་འདྲ་ཅིག་གིས་ད་ཏན་ཏན་གི་ཡིན་ས་རེད་དྲན་གྱི་འདུག་ཨ་ནི་རྐྱེན་དེས་ག་འདྲས་བྱས་པ་རེད་ཟེར་བ་ཡིན་ན་རྐྱེན་དེ་ད་གང་ལྟར་ང་རང་ཚོ་ད་ད་རྣམ་གླིང་གསེར་གྱི་ལྷ་ཁང་ཟེར་ནས་ད་ཞུ་གི་ཡོད་རེད་ད་ད་ངོ་མ་གཙུག་ལག་ཁང་ཆེ་ཡ་དེ་གཙུག་ལག་ཁང་ཆེ་ཡ་དེ་དེ་ནས་དབུ་འབྱེད་མཛད་སྒོ་དེ་བཟོ་ཡོང་དུས་དེའི་གི་མཚམས་དེ་ནས་ད་གང་ལྟར་རྒྱ་གར་གི་དེ་ནས་གསར་འགྱུར་བརྒྱུད་ལམ་རེད་ད་དེ་གས་ནས་དྲིལ་བསྒྲགས་བྱས་ཡོད་རེད་བ་ལ་དྲིལ་བསྒྲགས་བྱས་འོང་དུས་ཙམ་པ་ཁོང་ཚོ་གི་ཅིག་རྣམ་པ་དེ་ད་ཁོ་རྒྱ་གར་ལྷ་ཁང་དེ་ཆ་ཚང་སྐུ་འདྲ་ནང་རྟེན་སྐུ་འདྲ་དེ་གས་རེད་ད་ཅིག་ཕྱི་ལོགས་ནས་ཚང་མ་ཅིག་གསེར་གི་ད་ཅིག་བཏུམས་བྱས་པ་སོགས་འདྲ་བྱས་ཟེར་དགོས་རེད་ད་དེ་འདྲས་ཅིག་ཡོད་དུས་ཙམ་པ་དེ་འདྲས་ལ་བརྟེན་ནས་ད་ཁོང་ཚོ་མིང་དམིགས་བསལ་གྱི་མ་རག་དུས། Golden Temple ཟེར་དེ་འདྲའི་ཐོག་ནས་དྲིལ་བསྒྲགས་བྱས་པ་ཡིན་དུས་ཨ་ནི་དེ་ཤུགས་ཆེན་པོ་ཁྱབ་སོང་འདུག་བ་ལ་དེ་དེ་འདྲ་བྱས་བྱས་ནས་རྐྱེན་དེ་འདྲ་ཅིག་བྱས་བ་རེད་ཡིན་ས་རེད་བསམ་དགོས། ད་དེ་ནས་ད་ལྟ་གང་འདྲ་ཅིག་རེད་ད། གྲྭ་རྒྱུན་དེ་ད་ལྟ་གྲྭ་བའི་གྲངས་འབོར་ད་ད་ལྟ་མཁན་པོ་གིས་གསུངས་སོང་ད་ཅིག་བོད་ཕྱི་ནང་གི་བོད་ནང་ལོགས་ནས་ཅིག་མིའི་གྲྭ་རྒྱུན་དེ་ཡོང་མ་ཐུབ་དུས་ད་བོད་དུ་རིས་སུ་མ་ཆད་པའི་ས་དགེ་བཀའ་རྙིང་ད་བོན་གཡུང་དྲུང་ཇོ་ནང་ཚང་མ་དཀའ་ངལ་འདི་གཅིག་མཚུངས་འཕྲད་ཀྱི་འདུག་རྣམ་གྲོལ་གླིང་ལ་ཆ་བཞག་པ་ཡིན་ན་ཅིག་གྲྭ་རྒྱུན་ད་ལྟ་ཤུགས་ཆེ་དེ་ག་པ་ནས་ཡོང་མེད་ཅེས་བོས་ནས་སྔ་མ་ནང་བཞིན་གྲྭ་རྒྱུན་དེ་ཡོང་དུ་བསྐུར་བས། ལ་རེ་ད་ལྟའི་བྱས་སོང་ན་ཡིན་ད་ལྟའི་ང་རང་ཚོ་ཉིས་སྟོང་བརྒྱད་ནས་བྱས་ཏེ་ད་གང་ལྟར་གནས་སྟངས་དེ་ཚང་མ་ལ་ད་ག་ཆོས་བརྒྱུད་རིས་སུ་མ་ཆད་པ་ལ་གཅིག་གྱུར་རེད་དེ་ད་ག་རང་རེད་དེ་བྱས་སོང་ན་ཡིན་ཡིན་ནས་ཀྱི་ང་རང་ཚོ་ག་རེ་རེད་སོང་ན་སྐྱབས་རྗེ་རིན་པོ་ཆེ་གི་འགྲོ་ཀྱི་རེད་སོང་ལ་དགོན་པ་དང་པོ་ཕྱག་བཏབ་དུས་ནས་དགོན་པ་དང་པོ་ཕྱག་བཏབ་དུས་ནས་གྲྭ་རྒྱུན་ལ་བསམ་བློ་བཏང་བ་ཡིན་ན། ཁོ་བོ་ཅིག་ག་ལ་བོ་རེད། ཅིག་རྒྱ་བལ་འབྲུག་ལ་སོགས་པ་དེ་འདྲས་ཀྱིས་ཧི་མ་ལ་ཡའི་གི་ད་རི་རྒྱུད་ཕྱོགས་ནས་རིས་མ་བྱས་པ་ནས་ཡོ་དེ་བ་ཅིག་མ་ཉུང་ཤས་ཅིག་ལས་མེད་ན་ཡང་ཡོད་པ་དེ་ལ་སྣ་ཁ་འཛོམས་པོ་བྱས་ཡོ་དེ་བ་དེ་འདྲས་ཅིག་རེད་འདུག་བསམ་པ་ཅིག་རེད་བ། དེ་འདྲའི་སྐབས་དེ་དུས་ནས་ཁོང་རེ་གི་ད་ཅིག་རིས་མ་བྱས་པ་ཡི་ཅིག་བརྩེ་བའི་སྐྱོང་སྟངས་དང་དེ་ནས་ཅིག་ཐུགས་རྗེ་གཟིགས་སྟངས་ད་ཅིག་ཡོ་རེད་བ་ལ་དེ་འདྲས་ཀྱི་ཐོག་ནས་ཅིག། ཁོང་རྣམ་པ་ཡིན་ན་ཡང་ད་འདི་ག་རང་ནས་དགོན་པ་དེ་ག་རང་ནས་སྐབས་དེ་དུས་འཚོ་བ་དང་གང་ཅིའི་ཐད་ནས་དེ་ནི། ཁོ་གནས་སྟངས་ཞན་པོ་རེད་དེ་དེའི་འོག་ནས་སྐྱབས་རྗེ་རིན་པོ་ཆེའི་ཐུགས་རྗེ་བཀའ་དྲིན་གྱིས་བསླབ་པ་སློབ་གཉེར་དེ་ཚོ་གང་ཐུབ་ཐུབ་གནང་དེ་འདྲས་བྱས་ནས་ད་རིམ་པས་བསླབ་པ་ཐོན་འགྲོ་གི་རེད་བ་བསླབ་པ་མཐར་སོན་འགྲོ་དུས་འདི་གའི་གྲས་ཀྱིས་ད་གཅིག་རིམ་པས་ཅིག་གར་སོགས་སོ་སོའི་ལུང་པ་དང་འདི་གའི་ལ་ཕེབས་འོང་དུས་རང་བཞིན་གྱིས་ཁོ་གཅིག་མིག་དཔེ་འོས་པ་ཅིག་ཆགས་ཡོང་གི་འདུག་བ་དེ་འདྲས་བྱས་བྱས་ནས་རིམ་པས་དཔྱད་འཇལ་བྱས་ནས་ཨ་ནི་ཅིག་གྲྭ་རྒྱུན་དེ་ཚོ་རིམ་པས་ད་རྒྱ་གར་ང་རང་ཚོ་ད་རྒྱ་གར་ཕྱོགས་ནས་བསམ་བློ་བཏང་ན་ཨ་རུ་ན་ཅལ་ད་ཅིག་ད་ད།

ཇི་ལྟར་རྣམ་པ་ཚོར་ཆ་བཞག་པ་ཡིན་ན་ད་བཤད་གྲྭ་སྒྲུབ་གྲྭ་ཟེར་དུས་འདི་ཁྱད་པར་དེ་ལམ་སང་སེམས་ལ་འབབ་གི་རེད་བསམ་གྱི་འདུག་ཡིན་ན་ད་ང་ཚོ་བརྙན་འཕྲིན་ལྟ་མཁན་མང་ཆེ་གཅིག་མི་དཀྱུས་མ་རེད་དེ་འདྲ་སོང་ཙང་གཅིག་བཤད་གྲྭ་དང་སྒྲུབ་གྲྭ་ཟེར་དུས་འདི་ཁྱད་པར་དེ་ཏོག་ཙམ་གཅིག་མཇལ་ཁག་པོ་ཡོད་རེད་བསམ་གྱི་འདུག་དེ་འདྲ་སོང་ཙང་གཅིག་བཤད་གྲྭ་དང་སྒྲུབ་གྲྭ་ཟེར་ན་ག་རེ་རེད་དེ་གི་ཁྱད་པར་དེ་ག་རེ་རེད།

ཚད་མ་གི་ཕྱོགས་ནས་ད་ལྟ་ཚད་མ་རྣམ་འགྲེལ་གྱི་ལེའུ་བཞི་པ་དེ་རེད་མ་གཏོགས་དེ་མ་ཡིན་པའི་སློབ་ཚན་ཆ་ཚང་གཅིག་སྔགས་རེད་ལ། དེ་བྱེད་དུས་རྒྱས་པ་ཚང་མ་ཆ་ཚང་སྔགས་ཆགས་དེ་ད་དེ་འདྲའི་དེ་འདྲའི་བྱས་ཡོད་དུས་ཟིན་པ་ལ་ཁོ་སྔགས་དེ་ཤུགས་ཆེན་པོ་ཞེ་དྲག་རེད་སྔགས་ནང་ནས་ཀྱང་ང་རང་ཚོ་སྔ་འགྱུར་རྙིང་མའི་ཕྱོགས་ནས་ནང་རྒྱུད་ཡོ་ག་གསུམ་གྱི་ནས་ལྟ་གྲུབ་ཐོག་ནས་གཙོ་བོ་དེ་བྱེད་དགོས་དུས་ད་དེ་དངོས་སུ་སོ་སོར་ཉམས་ལེན་ལ་ལག་ལེན་ལ་བཀལ་བྱས་ནས་ད་ཉམས་སུ་བསྟར་ནས་ལྷ་སོ་སོ་གི་དེ་ནི་ད་ཅིག་ཡི་དམ་སོ་སོ་གི་དེ་ནི་བསྙེན་ཚད་རེད་ད་དེ་གའི་ཚང་མ་ཅིག་ཉམས་ལེན་བྱས་བྱས་ནས་དངོས་གནས་དྲང་གནས་ཀྱི་ད་ཁྲིད་ཟེར་གྱི་རེད་བ་ཁྲིད་རང་ཁོ་སོ་སོ་གི་ད་ཅིག་ཁྲིད་གཞུང་རང་བྱས་བྱས་ནས་དེ་འདྲས་བྱས་ནས་ད་ཉམས་ལེན་བྱས་བྱས་ནས་གནང་བསྡད་ས་གི་ཁུལ་ཅིག་ལ་ང་ཚོ་ད་ད་སྒྲུབ་གྲྭ་ཟེར་གྱི་རེད་ད་མཚམས་ཁང་ཟེར་གྱི་རེད་ད་དེ་འདྲས་རེད་བ་ང་ཚོ་གི་ད་ལྟ་སྒྲུབ་གྲྭ་ནང་ལོགས་ལ་དེ་ནི་ལ་སྒྲུབ་བླ་བཞི་བཅུ་ཞེ་བདུན་གི་ས་མིག་དེ་ཚོ་ཡོད་དེ་རེད་ལ། ད་འདི་ནས་ལོ་ཁ་ཤས་ཅིག་གི་གོང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ད་པད་ནོར་རིན་པོ་ཆེའི་དགོན་པ་རྣམ་གྲོལ་གླིང་ལ་མཚན་ཉིད་བཙུགས་ནས་ཡག་པོ་ཞེ་དྲག་ཡོད་ཟེར་པའི་དེ་འདྲ་བསྔགས་བརྗོད་གནང་བ་དེ་ངས་གོ་མྱོང། དེ་འདྲ་སོང་ཙང་དེང་སང་གི ྋརྣམ་གྲོལ་གླིང་གི་མཚན་ཉིད་དེ་ཚོ་ཅིག་ཤུགས་ཆེ་ཆུང་ག་ཚོད་སུ་ཡོང་གི་འདུག།

ག་ཟེར་དགོས་རེད། སྐབས་དཔེ་ཆ་དེ་འདྲ་ལ་འཆད་ཉན་བྱེད་ས་གི་དེ་ནས་དཔེ་ཆ་བཤད་གྲྭ་འདྲ་བོ་དང་དེ་འདྲའི་གི་དེ་ནས་ཁོར་ཡུག་ཆེན་པོ་བཙུགས་བཞག་ས་གི་ད་མཇལ་ཡག་ཡོད་གི་ཡོད་མ་རེད་དེ་གཙོ་བོ་དེ་བླ་མ་སོ་སོ་གི་ད་མཛད་པ་ཕྲིན་ལས་སྐྱོང་སྟངས་མ་འདྲ་ཡོད་རེད་རེད་བ་ལ་དེ་ཡིན་དུས་ཁོང་རྣམ་པ་འདྲ་ཡོད་ན་ཤུགས་ཆེ་ཡ་དེ་ག་རེ་ཟེར་ན་དེ་ནས་དབང་ད་སྔ་འགྱུར་རྙིང་མའི་གི་ཕྱོགས་ནས་དེ་ནས་ད་ཅིག་ག་རེ་ཟེར་བ་བཀའ་གཏེར་དག་སྣང་གི་དེ་ནས་ད་ཟབ་ཆོས་ཁྱད་པར་ཅན་ད་དེ་མང་པོ་ཅིག་གི་དེ་གས་ལ་ཡ་དབང་ལུང་དང་ཁྲིད་དང་དེ་གས་གི་རྒྱུན་དེ་སྤེལ་ཡག་གི་ཐོག་ལ་གཙོ་བོ། ཕྱག་ལས་གནང་བ་དང་མཛད་པ་ཕྲིན་ལས་སྐྱོང་བྱ་བ་འདྲ་བོ་གཅིག་ངའི་ཚོར་གི་ཡོད་པ་རེད་དེ་ཡིན་དུས་ད་སྐྱབས་རྗེ་རིན་པོ་ཆེ་འདྲ་གཅིག་ཡིན་པ་ཡིན་ན་དེའི་ནང་ནས་དམིགས་བསལ་གྱི་ག་ཟེར་དགོས་རེད་ད་ང་ཚོ་གྱི་སྔ་འགྱུར་སྤྱིར་ཨ་ནི་དུས་འགྱུར་ཆེན་པོ་གཅིག་བོད་བོད་ལ་ཡང་ད་དུས་འགྱུར་ཆེན་པོ་གཅིག་བྱུང་དེ་ནས་བཟུང་སྟེ་ད་ང་ཚོ་སྤྱིར་སངས་རྒྱས་ཀྱི་བསྟན་པ་དེའི་ནང་ནས་བོད་ཀྱི་ཆོས་བརྒྱུད་ཆ་ཚང་ལ་ད་ཉམས་ཉེས་ཆེན་པོ་གཅིག་བྱུང་བ་རེད་བ་ད་དེ་འདྲའི་གཅིག་བྱས་ནས་བསྟན་པ་དེ་ཡང་གཅིག་སླར་གསོ་འདྲ་བོ་གཅིག་ཨེ་ཡོང་སྙམ་པའི་གི་ད་དགོངས་པའི་གི་ད་ཞེ་ཕུགས་སྐྱིད་པོ་འདི་ལ་བལྟས་དེ་བ་གཅིག་ཆགས་བསྡད་འདུག་དེ་གཅིག་ཡོང་བ་ལ་ང་ཚོ་ནམ་རྒྱུན་ནས་ང་ཚོ་རེད་བསྟན་པ་སྐྱོང་བ་ལ་བཤད་པ་དང་སྒྲུབ་པ་གཉིས་ཀྱིས་སྐྱོང་དགོས་རེད་ཟེར་ནས་གསུང་སྟངས་ཅིག་རེད་བ་གོ་དེ་ཡིན་དུས་ད་ཅིག་གོ་དེ་ལ་ད་བཤད་པས་ཀྱིས་སྐྱོང་ཟེར་ཡོང་དུས་ཙམ་པ་ལ་དེ་ལ་དེ་ནི་གོ་བཤད་གྲྭ་དེ་གལ་ཆེན་པོ་ཅིག་ཆགས་ཀྱི་ཡོད་རེད་དེ་ཡིན་དུས་དེ་འདྲའི་ཅིག་ལ་ད་དགོངས་བྱས་ནས་དེ་ནི་ང་ཚོ་གི་སྐྱབས་རྗེ་རིན་པོ་ཆེས་བཤད་གྲྭ་དེ་ཚུགས་དེ་ནས་བྱས་ནས་རིམ་པས་བྱས་ནས་བ་ཅིག་ཁ་སང་བསླབ་པ་སློབ་གཉེར་དང་འདི་གའི་གི་ད་དང་པོ་དེ་བ་ལ་དཀའ་ངལ་འཕྲད་རེད་དེ་ནི་མ་ཅིག་ཡག་པོ་ཅིག་ཆགས་ཡོད་རེད་ལ་ད་དེ་འདྲའི་བྱེད་དུས་ད་ལྟ་བར་དུ་ལ་ད་ཅིག་མཚན་ཉིད་རེད་ད་ཅིག་གོང་དུ་གསུངས་པ་ནང་བཞིན་བྱས་ནས་ད་ཅིག་མཚན་ཉིད་རྩོད་ཡག་གི་མཚོན་པས་ད་དེ་གས་གང་ཅིའི་ཐད་ནས་ང་རང་ཚོ་གི་ད་ཅིག་བགྲོ་གླེང་ད་ཁ་སང་ཉེ་ཆར་ང་ཚོ་ད་རིས་མེད་བགྲོ་གླེང་ཐེངས་ལྔ་པ་འགྲོ་བ་ཅིག་དགོན་པ་ནང་ལ་ཚུགས་པ་དང་དེ་འདྲའི་ཆགས་དེ་ཡོད་རེད་ད་ཆོས་རིག་དང་ང་ཚོ་དགོན་པའི་མཉམ་འབྲེལ་ཐོག་ནས་དེ་མ་ཡིན་པའི་གས་ཆ་ཅན་ནས་ང་ཚོ་ལོ་ལོ་འཆར་ཅན་བཅས་ཀྱི་ནང་དུ་བཤད་གྲྭ་གི་ད་གང་ལྟར། གོ་ཐུན་མོང་མ་ཡིན་པའི་ལྟ་གྲུབ་བགྲོ་གླེང་ཐོག་ལ་སྔ་འགྱུར་རྙིང་མའི་ཐུན་མིན་ལྟ་གྲུབ་བགྲོ་གླེང་ཐོག་ལ་ཡ་གཅིག་བགྲོ་གླེང་ལོ་ལྟར་གྱི་ཚུལ་དུ་དེ་འདྲ་ཅིག་ཡོང་དགོས་པ་རེད་ད་ཚང་མས་མཇལ་དེ་ཅིག་ཡོང་དགོས་རོགས། ད་ལྟ་རྣམ་གྲོལ་གླིང་གི་ཁྱབ་ཁོངས་ན་མཚོ་རྒྱལ་བཤད་སྒྲུབ་དར་རྒྱས་གླིང་ཟེར་ད་བཙུན་དགོན་ཆེན་པོ་ཅིག་འདུག་ད་བཙུན་དགོན་གྱི་སྟེང་སོ་ཅིག་བསླབ་པ་སློབ་གཉེར་ར་ག་འདྲ་འདྲ་ཅིག་ཡོང་གི་འདུག་དེ་ནས་ད་བཙུན་མ་བསླབ་པ་སློབ་གཉེར་བྱེད་མཁན་ག་ཚོད་ཟིན་ཡོད། ལགས་སོ་ད་བཙུན་མའི་བཙུན་དགོན་དེ་ད་ག་རང་རེད་དེ་ནི་ད་དཔེ་ན་རྒྱ་བལ་འབྲུག་གསུམ་ཟེར་དགོས་རེད་ད་འདི་གའི་ནང་ལོགས་ལ་བསམ་བློ་བཏང་བ་ཡིན་ན་གཅིག་བཙུན་དགོན་ཆེ་ཤོས་གཅིག་རེད་ད་གང་ཡིན་ཟེར་ན་གོ་བཙུན་དགོན་གི་ད་གཅིག་བཙུན་མའི་གི་གྲངས་ལ་བསམ་བཏང་ན་དྲུག་བརྒྱ་དང་བདུན་བརྒྱ་གཉིས་བར་རོ་ལ་ཆགས་འདུག་ཡོད་དུས་ད་གོ་ཧ་ལམ་ཕལ་ཆེར་ཆེ་ཤོས་གྲངས་ཡིན་གྱི་རེད་བསམ་གི་འདུག་དེ། འོ་དེ་བྱེད་དུས་དེ་ནང་ལོགས་ལ་བསླབ་པ་སློབ་གཉེར་གྱི་ཐོག་ནས་བསམ་བློ་བཏང་པ་ཡིན་ན་ད་གི་གོང་དུ་ཞུས་པ་ནང་བཞིན་རེད་གང་ལྟར་བཤད་གྲྭ་དང་གཅིག་པ་ཆགས་བསྡད་ཡོད་རེད་དེ་ནས་སློབ་གྲྭའི་ཀྱི་བསླབ་པ་སློབ་གཉེར་རྒྱ་ཤོས་ཡིན་ན་རེད་ད་ག་ནང་བཞིན་བཤད་གྲྭའི་གི་ཕྱོགས་ནས་བསླབ་པ་སློབ་གཉེར་རྒྱ་ཤོས་དེ་བཤད་གྲྭ་ཁོ་རང་རྩ་བའི་བཙུན་དགོན་གྱི་བཤད་གྲྭ་དེ་ཁོ་ང་རང་ཚོ་ད་ལྟ་ག་ཟེར་བ་གྲྭ་བའི་དགོན་པའི་གི་བཤད་གྲྭ་གི་རྒྱུན་ལས་ཀྱི་སྟངས་འཛིན་འོག་ནས་འགྲོ་བསྡད་ཅིག་ཆགས་ཀྱི་ཡོད་རེད་དཔེ་ཁྲིད་དགེ་རྒན་ཡིན་ནའི་ད་འཛིན་གྲྭ་བདུན་པ་ཡན་ཆོད་སྔགས་ཀྱི་དཔེ་ཁྲིད་དགེ་རྒན་ཡིན་ན་བཤད་གྲྭ་ནས་ཚུར་བཏང་བ་ཡིན་ད་དེ་མ་ཡིན་པའི་འཛིན་གྲྭ་དྲུག་པ་མན་ཆོད་ཀྱི་ད་མདོ་གི་སྐོར་དེ་དཔེ་ཁྲིད་གནང་མཁན་དེ་གི་དེ་ཁོ་བཙུན་མ་རང་ནས་ཁོ། བསླབ་པ་མཐར་སོན་པ་དེ་འདྲའི་གི་ད་སློབ་དཔོན་མ་དེ་ནས་མང་པོ་ཡོང་གི་ཡོད་རོགས་ལ་ཨོ་ཁོང་རྣམ་པས་གནང་བསྡད་གི་ཡོད་རེད་ད་འདི་ཚོ་གི་བསླབ་པ་སློབ་གཉེར་རྒྱ་ཤོག་དེ་གང་ད་བཤད་གྲྭ་དང་ཁོག་གཅིག་པ་རེད་འབྲོམ་གཅིག་པ་རེད་དེ་བྱེད་དུས་ད་དེ་ནས་མ་བསླབ་པ་མཐར་ཕྱིན་ཚར་མཁན་དེ་འདྲ་ཡང་ད་ཅིག་དེང་སང་ཆ་ལ་ཡིན་ན་དཔེ་ཞེ་དྲག་གི་མང་པོ་རེད་ད་དེ་ནང་ནས་ད་ཉེ་བའི་ཆར་ད་ད་ང་ཚོ་ག་རེ་ཟེར་དགོས་རེད་ད་ད། མཁན་པོ་མངའ་གསོལ་དེ་ནས་ཐེངས་བརྒྱད་པ་སྐབས་སུ་ལ་དེ་ནས་སྐྱབས་རྗེ་ཀརྨ་སྐུ་ཆེན་རིན་པོ་ཆེའི་དབུ་བཞུགས་ཐོག་ལ་གནང་བ་རེད་དེ་སྐབས་དེ་དུས་ད་ཅིག་ལོ་རྒྱུས་ཐོག་ལ་ཡང་ད་ཅིག་རྒྱལ་བ་དཔལ་ཡུལ་བའི་གི་ལོ་རྒྱུས་ཟེར་ན་རེད་ད་ང་རང་ཚོ་རྙིང་མའི་ཕྱོགས་ནས་བསམ་བློ་བཏང་པ་ཡིན་ན་དེ་ལོ་རྒྱུས་ཐོག་ལ་ཅིག་བྱུང་མ་མྱོང་བ་དེ་འདྲས་ཅིག་ག་རེ་ཟེར་དགོས་རེད་ད་ད་བཙུན་མའི་ཕྱོགས་ནས་དེ་ནས་མཁན་མོ་མངའ་གསོལ་བཟོ་ཡ་དེ་མཁན་མོ་མངའ་གསོལ་བཟོ་བ་ཙམ་མ་ཟད་མཁན་མོ་དེའང་ཅིག་གྲངས་ཀ་ད་ཅིག་བདུན་ཅུ་དོན་གསུམ་ཙམ་དེ་འདྲས་ཅིག་ད་སྡེབ་གཅིག་ལ་ད་མཁན་པོ་དང་མཉམ་དུ་ལ་དེ་འདྲ་བྱེད་ནས་མཁན་མོ་མངའ་གསོལ་ཞུས་པ་རེད་ལ་ད་དེ་གའི་ཚང་མ་ད་བསླབ་པ་མཐར་སོན་པ་གཞི་བཞག་བྱས་དེའི་ཐོག་ལ་དེ་བསླབ་པ་མཐར་ཕྱིན་བྱས་ནས་ད་ཞེ་དྲག་གི་ད་ཞབས་ཏོག་དང་ད་གིན་གོང་དུ་ད་ང་ཚོ་མཁན་མོ་གི་མཚན་གནས་ཅིག་ཚང་ཡིན་ལ་ཆ་ཆ་རྐྱེན་ཅིག་གོང་ནས་ཞུས་པ་ཡོད་བ་ལ་ད་དེ་ད་གཅིག་པ་མཁན་པོ་ད་ང་ཚོ་མཁན་པོ་དང་གཅིག་པ་ཆགས་ཡོད་རོགས། ཨ་ལོ་རེ་རེ་མཁན་པོ་དང་མཁན་མོ་ག་ཚོད་ཐོན་འདུག་དོ།
ཨ་ལོ་རེ་རེ་ལ་འཐོན་ཡག་དེ་འདྲས་དེ་ཡོད་མ་རེད་ད་དཔེར་ན་ལོ་རེ་རེ་ལ་འཛིན་གྲྭ་བསླབ་པ་མཐར་ཕྱིན་ཕྱིན་མཁན་དཔེར་ན་དཔེར་ན་འཛིན་གྲྭ་དགུ་པ་མཐར་ཕྱིན་མཁན་ད་ཉུང་མཐར་ལ་བསམ་བློ་བཏང་ན་དྲུག་ཅུ་རེ་ལྔ་བདུན་ཅུ་དེ་འདྲ་ཡོད་དགོས་ཡོད་རེད། དེ་ནི་མང་ལ། མང་དུས་དེ་ནི་ཧ་ལམ་བརྒྱ་དེ་འདྲ་བརྒྱ་ཕྲག་དེ་འདྲ་ཡང་ཐོན་གྱི་ཡོད། ད་དཔེར་ན་གྲྭ་པའི་གི་ད་བཤད་གྲྭའི་འཛིན་གྲྭ་དགུ་པ་ནས་བསླབ་པ་མཐར་ཕྱིན་མཁན་ཞུས་པ་ཡིན་ན་ད་བཙུན་མའི་ཕྱོགས་ནས་སུ་བསམ་བློ་བཏང་པ་ཡིན་ན་ཡང་དེ་བཅོ་ལྔ་ཉི་ཤུ་དེ་འདྲས་ད་གང་ལྟར་ཐོན་གྱི་ཡོད་དགོས་ཡོད་ད་ལྟ་བར་དུ་དེ་འདྲ་རེ་བྱས་ནས་བཙུན་མའི་གི་ཕྱོགས་དེ་བསླབ་པ་མཐར་ཕྱིན་པ་དེ་ཡར་གསོག་ཡོང་དུས་ད་ཁ་སང་ཉེ་ཆར་ཞུས་པ་ནང་བཞིན་བྱས་ནས་གང་ལྟར་བདུན་ཅུ་དོན་གསུམ་ཙམ་ལ་མཁན་མོ་མངའ་གསོལ་ཆོས་འབྱུང་ད་ཞུ་རྒྱུ་བྱུང་བ་རེད་ལ།
ད་དེ་འདྲའི་བཙན་བྱོལ་སྤྱི་ཚོགས་ཆགས་བཞག་པའི་ནང་གི་རྣམ་གྲོལ་གླིང་ནས་དགེ་རྒན་དང་དགེ་བ་དེ་རྦད་དེ་ཉུང་ཉུང་མ་རེད་མང་པོ་རེད། བོད་པའི་རྦད་དེ་དགོན་སྡེ་ཁག་ཆགས་བཞག་པའི་ནང་རྣམ་གྲོལ་གླིང་ནས་ནས་ཐོན་པའི་དགེ་རྒན་རེད་ཟེར་དེ་འདྲ་མང་པོ་ཅིག་གོ་ཡག་འདུག་དེ་ག་ནང་བཞིན་གྱི་ཅིག་རྒྱ་བལ་འབྲུག་གསུམ་འདྲ་དེ་འདྲ་ནང་མང་པོ་ཅིག་བཏང་ཡོང་གི་འདུག་ད་ལ་ཅིག་ཧི་མ་ལ་ཡའི་ལྗོངས་ཀྱི་དེ་བོད་ཀྱི་ཆོས་དང་རིག་གཞུང་འབྲེལ་བ་ཡོད་པའི་འདི་ཚོ་རྣམ་གྲོལ་གླིང་ནས་གི་ཅིག་དགེ་རྒན་དེ་འདྲ་མང་པོ་ཅིག་མཁན་པོ་ར་དེ་འདྲ་བཏང་ཡོང་གི་འདུག་སྤྱི་ཡོངས་ཀྱི་ཆ་ནས་ལོ་རེ་རེ་ཅིག་རྣམ་གྲོལ་གླིང་ནས་ད། ཅིག་སོ་སོ་དང་འབྲེལ་བ་ཡོད་པའི་འདྲ་བའི་ས་གནས་དེ་ཚོ་ཅིག་མཁན་པོ་ཡིན་ན་རེད་དགེ་རྒན་ཡིན་ན་རེད་དེ་འདྲ་ག་ཚོད་སུ་བཏང་གི་ཡོད་རེད། ཕལ་ཆེར་ཧ་ལམ་ཧ་ལམ་བཞི་བརྒྱ་ནས་ལྔ་བརྒྱ་གཉིས་བར་རུ་ལ་དུ་སུ་བཏང་དེ་ཡོད་རེད་བཏང་ས་ཁོར་ཡུག་ལ་བསམ་བློ་བཏང་པ་ཡིན་ས་ཆ་ལ་བསམ་བློ་བཏང་པ་ཡིན་རྒྱ་གར་ནང་ལོགས་ལ་འབྲས་ལྗོངས་ཕྱོགས་ལ་རེད་ལ་དྭགས་ཕྱོགས་ལ་རེད་སི་ཁིམ་བོད་ཀྱི་ད་ལྟ་ཨ་རུ་ན་ཅལ་ཕྱོགས་ལ་མོན་ཕྱོགས་ལ་རེད་ད་དེ་གའི་ཚང་མ་ལ་བཏང་གི་ཡོད་རེད་ལ་བྱང་ཤར་ཁུལ་ཚང་མ་ལ་བཏང་གི་ཡོད་རེད་དེ་ག་ནང་བཞིན་བལ་ཡུལ་ལ་དཔེ་ཤུགས་ཆེན་པོ་རེད་ལ་དེ་ག་ནང་བཞིན་གྱི་དེ་ནས་འབྲུག་ལ་ཡིན་ན་ད་ཧ་ལས་ཤུགས་ཆེན་པོ་རེད་དེ་ནས་འབྲུག་ལ་ད་ལྟ་ང་ཚོ་གཞུང་འབྲེལ་རང་གི་ཐོག་ནས་ད་ལྟ་ད་ཅིག། བཞི་བརྒྱ་དང་ལྔ་བརྒྱ་གཉིས་བར་རུ་ལ་ཐུག་ཟེར་ར་ཆགས་དེ་ཡོད་རེད་དེ་གཞུང་འབྲེལ་མ་ཡིན་པའི་ཐོག་ནས་ཡང་དེ་ག་ནང་བཞིན་གྱི་འབྲུག་ཕྱོགས་ལ་རེད་ད་ཅིག་བལ་ཡུལ་ཕྱོགས་ལ་རེད་ག་ས་ག་ལ་ད་ཅིག་ག་རེ་ཟེར་དགོས་རེད། དགོན་པའི་གི་ད་ག་འདྲ་ལབ་བཤད་གྲྭ་ནས་ཕར་བསླབ་པ་མཐར་ཕྱིན་ཚར་མཁན་དེ་འདྲའི་ད་མང་པོ་བཏང་གནང་གི་ཡོད་རོ་ལ། དེ་ནས་མཁན་པོ་ལགས་ད་ཅིག།
པད་ནོར་རིན་པོ་ཆེ་དགོངས་པ་མ་རྫོགས་བར་དུ་ལ་གི་དགོན་པ་དེ་གའི་འཛིན་སྐྱོང་སྤེལ་གསུམ་གྱི་ཐུགས་འགན་གཙོ་བོ་དེ་བཞེས་མཁན་དེ་ནི་ད་པད་ནོར་རིན་པོ་ཆེ་ཆགས་བསྡད་ཡོད་རེད་ད་དགོངས་པ་རྫོགས་ཚར་བའི་རྗེས་ལ་ད་དེང་སང་དགོན་པ་འཛིན་སྐྱོང་སྤེལ་གསུམ་གྱི་འགན་གཙོ་བོ་དེ་སུས་སུས་འཁྱེར་གྱི། རྩ་བའི་དགོན་པ་དེ་གར་ཟོག་རེད། ད་ང་རང་ཚོ་འོ་མཚན་ཆ་ཚང་ཞུ་བས་ན་ཐེག་མཆོག་རྣམ་གྲོལ་བཤད་སྒྲུབ་དར་རྒྱས་གླིང་ཟེར་ནས་ཞུ་གི་ཡོད་རེད་པ་ཡོངས་གྲགས་ལ་རྣམ་གྲོལ་གླིང་ཟེར་ནས་ཞུ་གི་ཡོད་རེད་ད་རྩ་བའི་དཔལ་ཡུལ་རྒྱལ་བ་དཔལ་ཡུལ་བའི་ད་ཁོངས་སུ་གཏོགས་དེ་བ་དུ་རི་དུ་ཆགས་དེ་ཡོད་རེད་དགོན་པ་དེ།

དགོངས་པ་མ་རྫོགས་བར་དུ་ལ་ཁོང་རང་རང་གིས་དེ་ནས་ཅིག་དབུ་ཁྲིད་ལམ་སྟོན་ཟེར་ན་མི་འདུག་ད་ཐུགས་རྗེ་བཀའ་དྲིན་ཟེར་ན་མི་འདུག་འོ་ད་ཁོང་རང་གི་དེའི་འོག་ནས་དེ་ནི་ག་ས་བ་རེད་ད། བདུན་ཅུ་སྤྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་བརྒྱད་ཀྱི། ད་ག་ས་བ་རེད་སྔོན་ཚུན་ལབ་དགོས་རེད་དེ་བར་དུ་ལ་གྲྭ་ཚང་དགོན་པའི་གི་ད་གྲྭ་ཚང་གཅིག་གི་འཛིན་སྐྱོང་འོག་ནས་དེ་ནི་ཚང་མ་དུ་འགྲོ་དེ་གནས་སྟངས་དེ་ཆགས་དེ་བཞག་དེ་ནས་ཕ་བདུན་ཅུ་དོན་བརྒྱད་ཀྱི་རྗེས་སུ་ནི་བཤད་གྲྭ་ཞིག་ཚུགས་ཨ་ནི་སློབ་གྲྭ་སྔ་མ་ནས་ཡོད་དེ་ཡོད་རེད་དེ་ཡིན་དུས་བཤད་གྲྭ་སློབ་གྲྭ་ཟེར་བཙུན་དགོན་ཟེར་དེ་ཁོ་ཕྱིས་སུ་དེ་བདུན་ཅུ་དོན་བརྒྱད་ཀྱི་རྗེས་སུ་དགུ་བཅུ་གོ་གྲངས། དེ་འདྲ་བྱས་ན་ཡག་ཚུལ་དེ་འདྲ་བྱས་འོང་འདུག་ཟེར་མ་ད་རིམ་པས་བཤད་གྲྭ་སློབ་གྲྭ་བཙུན་དགོན་ང་ཚོ་ད་ལྟ་སྡེ་ཚན་བཞི་ཟེར་ནས་ཅིག་བགྲང་བསྡད་ཡ་དེ་སྐབས་དེ་དུས་ནས་ས་བོན་ཙམ་གྱིས་ཡོད་དེ་ཡོད་རེད་ད་དེ་ནས་མ་དེ་འདྲས་བྱས་ནས་ཁོ་ཁོ་འཛུགས་རྒྱུ་རེད་བསམ་ནས་བྱས་ན་ཅིག་ཅིག་དགེ་འདུན་པའི་འདུ་བ་ཡིན་ན་ཅིག་ཅིག་ལོ་རེ་ལོ་རེ་ཇེ་བས་ཇེ་མང་དུ་འགྲོ་འོང་འདུག་ཟེར་མ་དེ་འདྲས་དེ་འདྲས་བྱས་བྱས་ནས་ད་གང་ལྟར་རིན་པོ་ཆེ་དགོངས་པ་མ་རྫོགས་བར་དུ་ལ་ཧ་ལམ་ཧ་ལམ་སྐབས་དེ་དུས་གང་ལྟར་ང་དགོན་པ་ལ་ད་ཉིས་སྟོང་བརྒྱད་ལ་བཅར་བ་རེད་དེ་ཡིན་དུས་ཉིས་སྟོང་བརྒྱད་ལ་རིན་པོ་ཆེ་བཞུགས་དེ་ཡོད་རེད་སྐབས་དེ་དུས་ལ་ཡིན་ན་དགོན་པའི་གྲྭ་རྒྱུན་དེ་ཕལ་ཆེར་ཕལ་ཆེར་ཉིས་སྟོང། དྲུག་བརྒྱ་བདུན་བརྒྱ་དེ་འདྲ་ཅིག་བཤད་རྒྱུ་ཡོད་རེད་ད་གྲྭ་རྒྱུན་གཅིག་པོ་མ་རེད་ད་གྲྭ་རྒྱུན་དགེ་འདུན་བཙུན་མ་གཉིས་ཀ་མཉམ་དུ་བསྡོམས་པས་ད་དེ་ལ་དེ་འདྲ་ཅིག་རེད་དེ་བཞག་སྐབས་དེ་དུས་ནས་ཁོ་དེ་འདྲ་ཅིག་ཡོད་དེ་དེ་འདྲ་ཅིག་རེད་བཞག་དེ་ནས་ད་ཅིག་རིན་པོ་ཆེ་ཉིས་སྟོང་དགུ་ལ་དགོངས་པ་རྫོགས་པའི་གཞུག་གུ་ལ་ད་ཅིག་ད་ཅིག་གོང་དུ་ཞུས་པ་ནང་བཞིན་རེད་ཁོ། དགོན་པའི་གི་ད་གར་སོགས་རེད་ད་བཤད་གྲྭ་སློབ་གྲྭ་བཙུན་དགོན་ཟེར་ཡག་གི་དེ་འདྲས་ཀྱི་སྡེ་ཚན་ཁ་ཤས་དེ་ས་བོན་ཙམ་གྱི་སྔོན་མ་ནས་ས་བོན་ཙམ་མ་ཚད་པ་ཅིག་གང་ལ་གང་འཚམ་ཡག་ཡོད་དུ་ཡོད་རེད་ད་དེའི་ཕ་ཅིག་སྤུས་ཀ་དག་རེད་ཟེར་ན་མི་འདུག་ད་རྒྱུན་ལས་འདྲ་བོ་མཚོན་ན་ཆ་ཚང་བ་ཅིག་འཛིན་སྐྱོང་ཆ་ཚང་བ་ཅིག་ཁོ་ད་རིན་པོ་ཆེ་དགོངས་པ་རྫོགས་པའི་རྗེས་སུ་ལ་དེ་ནས་ད་དགོན་པའི་གི་དབུ་འཛིན་མཆོག་སྤྲུལ་རྒྱང་ཁང་རིན་པོ་ཆེ་རེད་དེ་ག་ནང་བཞིན་དགོན་པའི་དབུ་འཛིན་མཆོག་སྤྲུལ་རྨུགས་སངས་སྐུ་ཆེན་རིན་པོ་ཆེ་རེད་དེ་ག་ནང་བཞིན་གི་དེ་ནས་དགོན་པའི་གི་ད་ཆེས་མཐོའི་འགན་འཛིན་མཁན་ཆེན་པད་མ་ཤེས་རབ་རེད་དེ་ནང་བཞིན་གི་ད་དགོན་པའི་གི་ཆེས་མཐོའི་འགན་འཛིན་ད་ད་མཁན་ཆེན་རྣམ་གྲོལ་ཚེ་རིང་རེད་དེ་ནང་བཞིན་དགོན་པའི་གི་ཆེས་མཐོའི་འགན་འཛིན་ད་ད་མཁན་ཆེན་ཚེ་དབང་རྒྱ་མཚོ་ཁོང་རྣམ་པ་ལྔ་ལ་ཡ་སྤྲུལ་བྱ་རྒྱུའི་གི་འཛིན་སྐྱོང་རྒྱུན་ལས་དེ་ལ་ང་ཚོ་ད་ཅིག་ཆེས་མཐོའི་རྒྱུན་ལས་ཟེར་ནས་ཞུ་དགོས་ཡོད་རེད་ཁོང་རྣམ་པས་གི་ད་གང་ལྟར་ད་བཀའ་སློབ་ལམ་སྟོན་ཟེར་ན་མི་འདུག་ད་ཅིག་གི་སྣེ་ཁྲིད་ཀྱི་འོག་ནས་དེ་ནས་འཛིན་སྐྱོང། སྡེ་ཚན་ཁག་བཞི་ཡོད་པ་དེ་ཚོ་གི་སྡེ་ཚན་དང་གཅིག་འཛིན་སྐྱོང་རྒྱུན་ལས་རེ་རེ་རེ་ཡོད་རེད་པ་ལ་དེའི་ས་ནས་དེ་སོ་སོ་སོ་གི་པོ་དཔེ་ཁྲིད་འཛིན་སྐྱོང་བྱེད་མཁན་དང་འཛིན་སྐྱོང་སྡེ་ཚན་གཅིག་ཁག་གཉིས་ཡོད་རེད་དེ་འདྲའི་གཅིག་བྱས་ནས་དེ་ནི་ད་ལྟ་བར་དུ་ཐུག་ས་འགྲོ་བསྡད་གཅིག་རེད་ཤག་ལ། ད་དེ་ནི་ཐ་མ་དེ་ད་པད་ནོར་རིན་པོ་ཆེ་ཡང་སྲིད་དེ་ཕེབས་ཚར་རེད་ད་ཡང་སྲིད་དེ་བོད་ལ་འཁྲུངས་བསྡད་ཡོད་རེད་ཨ་ནི་གཅིག། ད་དགུང་ལོ་ག་ཚོད་རེད་དེ་ནས་ཡང་སྲིད་རིན་པོ་ཆེ་ག་ནས་ལྷག་པ་ལྷུང་ཉེན་རེ་ག་འདྲ་ཡོང་གི་འདུག། ལགས་རེད་ད་འདི་ད་ང་ཚོ་ང་འདྲ་བོ་བྱས་ན་ད་སྐྱབས་རྗེ་རིན་པོ་ཆེ་ཡང་སྲིད་དེ་འདྲ་ཞལ་མཇལ་ཡག་གི་གོ་སྐབས་མ་བྱུང་རེད། ད་ཡིན་ན་ཡང་གར་སོ་རེད། ང་རང་ཚོ་འདིའི་དགོན་པ་ནང་ལོགས་ལ་དེ་ནས་ཕ་གིའི་མ་དགོན་རང་དང་ཀྱི་སྐར་ཚོགས་ར་ཐད་ཀར་འབྲེལ་བ་ཡོད་དེ་ངས་དེ་འདྲའི་ང་ཚོ་ད་ངོ་ཤེས་པ་མང་པོ་ཡོད་རེད་ད་དེ་འདྲའི་ཕར་ཚུར་དེ་འདྲའི་ཐོག་ནས་ད་ཅིག་ང་རང་ཚོ་གོ་ཐོས་ལ་ག་རེ་ཟེར་ན་ད་སྐྱབས་ཡུལ་མཆོག་གི་སྐུ་ཡི་ཡང་སྲིད་དེ་ད་ལྟ་དགུང་ལོ་བཅུ་གསུམ་པ་ཕེབས་བསྡད་ཡོད་རེད་དགུང་ལོ་བཅུ་གསུམ་ལ་ཕེབས་བསྡད་ཡོད་རེད་བ་ཨོ་དེ་འདྲ་ཅིག་ཆགས་བསྡད་ཡོད་རེད་དེ་ནས་ད་ལྷག་པར་སློབ་གཉེར་ཞུས་པ་ཡིན་ན་ཅིག་སློབ་གཉེར་གྱི་ཐོག་ནས་ཡིན་པ་ཡིན་ན་ད་ང་ཚོ་ད་ད་དགུང་ལོ་ཆུང་ཆུང་རེད་དེ་ནས།

དཔེ་ཆ་སྦྱང་ཡང་དང་དེ་འདྲའི་སྤྱི་བཏང་ཡོངས་འཛིན་མང་པོ་ཡོད་རེད་ལ་ཡོངས་འཛིན་ཕྱིའི་ཡོངས་འཛིན་འདི་འདྲའི་མང་པོ་ཞིག་བཞག་ཡོད་རེད་དེ་ཡིན་ན་ཡང་ཁོང་རང་ལ་དམིགས་བསལ་གྱི་སྐུལ་ལྕག་དེ་འདྲ་ཞུ་མི་དགོས་པ་དང་གཅིག་རང་འགུལ་གྱི་ཐོག་ནས་ཞུ་དགོས་རེད་བ་གཅིག་ད་དེ་འདྲའི་གི་གཅིག་དངོས་གནས་ག་རེ་ཟེར་དགོས་རེད་ད་གཅིག་གོང་མའི་གི་ད་དངོས་གནས་གཅིག་རིགས་སད་པ་འདྲ་བོ་ཞུ་དགོས་རེད་ད་དེ་འདྲའི་གཅིག་ཁོ་ད་ང་ཚོ་དེ་འདྲའི་ག་རེ་ཟེར་དགོས་རེད་ད་ཡིད་ཆེས་བྱེད་ཟེར་དགོས་རེད་ད་དེ་འདྲའི་གཅིག་ཚོར་དགོས་ཡོད་པ་རེད་ད་ཁོ་རང་རང་འགུལ་གྱི་ཐོག་ནས་དཔེ་མི་སྲིད་གི་ད་ཞེ་དྲག་སྐུལ་མི་དགོས་པ་ཅིག་ནས་ཤུགས་ཆེན་པོ་གནང་ཐུབ་ཀྱི་འདུག་ཟེར་འདྲ